བྱས་ཙང། དང་པོ་ཁ་སང་ཀུན་རྫོབ་བྱང་ཆུབ་སེམས་སྦྱོང་སྟངས་ཀྱི་རིམ་པ་དེ་གསུང་གི་འདུག། དཔེར་ལམ་གཙོ་རྣམ་གསུམ་ཡིན་ནའི་དང་པོ་ག་རེད། ཀུན་རྫོབ་བྱང་ཆུབ་སེམས་སྦྱོང་སྟངས་དེ་ཡོད་རེད་པཱ། ཤུགས་དྲག་ཆུ་བོ་བཞི་རྒྱུན་གྱིས་བཟློག་དཀའ་ལས་འཆིང་བ་བདག་འཛིན་ལྕགས་ཀྱི་དྲ་བའི་སྦུབས་སུ་མ་རིག་མུན་པའི་མུ་མེད་སྲིད་པར་སྐྱེ་ཞིང་སྐྱེ་བ་སྡུག་བསྔལ་གསུམ་གྱིས་རྒྱུན་ཆད་མེད་པར་མནར་གནས་སྐབས་འདི་འདྲར་གྱུར་མ་རྣམས་ཀྱི་ངང་ཚུལ་བསམས་ནས་སེམས་མཆོག་བསྐྱེད་པར་མཛོད། འདི་ཀུན་རྫོབ་བྱང་ཆུབ་སེམས་སྦྱོང་སྟངས་དེ་བྱས། ད་དེ་ནས་དོན་དམ་བྱང་ཆུབ་སེམས་སྦྱོང་སྟངས་ནི། ངེས་འབྱུང་བྱང་ཆུབ་སེམས་ལ་གོམས་བྱས་ཀྱང་སྲིད་པའི་རྩ་བ་གཅོད་པར་མི་ནུས་པས་དེ་ཕྱིར་རྟེན་འབྲེལ་རྟོགས་ཐབས་ལ་འབད། ཞེས་ནས་དོན་དམ་བྱང་ཆུབ་སེམས་སྦྱོང་གི་ཡོང་གི་འདུག་པ། ད་ལམ་རིམ་གྱི་གཞུང་འགྲོ་སྟངས་མང་ཆེ་བ་འདུག་ཟེར་རེད་ཀུན་རྫོབ་བྱང་ཆུབ་སེམས་སྦྱོང་འདི་སྔོན་ལ་བྱས་དེ་ནས་ག་རེ་དོན་དམ་བྱང་ཆུབ་སེམས་སྦྱོང་འདི་ཕྱིས་སུ་རེད་འདུག་པ། ད་འདི་དཔེ་ལམ་རིམ་དང་ཕལ་ཆེར་མཐུན་པ་སུ་རེད་ཡིན་ཟེར་རེད་སྤྱིར་བཏང་བློ་སྦྱོང་ཡིན་པ་གང་ཞིག་ལ་ལམ་རིམ་གྱི་འགྲོ་སྟངས་དང་མཐུན་པ་སུ་རེད་ཡིན་ཟེར་རེད་ད་ཀུན་རྫོབ་བྱང་ཆུབ་སེམས་སྦྱོང་བ་འདི་ལ་ཡང་དང་པོ་ག་རེ་རེད་སེམས་བསྐྱེད་ཀྱི་འཇུག་ཁ་སང་གོང་དང་ཐེག་ཆེན་གྱི་འཇུག་སྒོ་སེམས་བསྐྱེད་ཁོ་ནར་བསྟན་པ་དང་ཨང་སེམས་བསྐྱེད་སྦྱོང་བའི་རིམ་པ་གཉིས་བཤད་པ་ད་ཐེག་ཆེན་གྱི་འཇུག་སྒོ་སེམས་བསྐྱེད་ཁོ་ནར་བསྟན་པ་ཟེར་འདུག་པ་ད་ཐེག་པ་ཆེན་པོའི་སེམས་བསྐྱེད་ཀྱི་ཕན་ཡོན་ད་ག་ནང་བཞིན་ག་རེ་རྟེན་གང་ཟག་རང་ཉིད་ཐེག་པ་ཆེན་པོར་ཚུད་མི་ཚུད་ཟེར་ཡ་འདི་ག་རེ་རེད་ཐེག་པ་ཆེན་པོའི་སེམས་བསྐྱེད་རྒྱུད་ལ་སྐྱེ་མི་སྐྱེ་རག་ལས་པ་རེད། ནམ་རང་རྒྱུད་ལ་ཐེག་པ་ཆེན་པོའི་སེམས་བསྐྱེད་སྐྱེས་ན་ཐེག་པ་ཆེན་པོའི་གྲལ་ལ་ཚུད་པ་རེད། ནམ་སེམས་བསྐྱེད་དེ་ལས་ཉམས་པ་ན་ཐེག་པ་ཆེན་པོའི་གྲལ་ནས་བུད་པ་རེད་གང་ལྟར་ཡང་ད་ཅིག་ཐེག་ཆེན་གྱི་འཇུག་སྒོ། སེམས་རྒྱུད། འོག་ཏུ་ནམ་རྒྱུན་གསུངས་པ་རེད་པ་ད་ག་ནང་བཞིན་དེ་ལ་སེམས་བསྐྱེད་ཀྱི་ཕན་ཡོན་ཞེ་པོ་གསུངས་སོ། ཐོག་མར་སེམས་དངོས་མ་བྱུང་བའི་སྔ་རོལ་དུ་སེམས་བསྐྱེད་ཀྱི་ཕན་ཡོན་དེ་དཔེ་གལ་ཆེ་བོ་ཡིན་ཟེར་རེད་སྤྱོད་འཇུག་ཡིན་ནའི་སེམས་བསྐྱེད་ཕན་ཡོན་དེ་ལེའུ་དང་པོ་ཟེར་ད་དམིགས་བསལ་གྱི་ད་ཕན་ཡོན་གྱི་ལེའུ་གསུང་གི་འདུག་པ་ཁོ་ཕན་ཡོན་དེ་ཡག་པོ་ཅིག་བསམ་བཏང་བཏང་ཡོང་དུས་གང་ལ་ཨ་འདི་ལ་དཔེ་ངེས་ཤེས་ཅིག་རྙེད་ནས་ཨ་ནི་ཞེ་ནས་དཔེ་བྱང་ཆུབ་སེམས་སྒོམ་ཡར་སྤྲོ་ཤུགས་ཞེ་པོ་འཕེལ་དགོས་ཟེར་རེད། ཉིན་མོ་གཅིག་ལ་མ་བསྒོམས་ན་ད་དེ་རིང་ཉིན་མོ་དེ་འཕྲོ་བརླག་ཕྱིན་སོང་བསམ་བསམ་དེ་འདྲའི་ཚོར་བ་ཞིག་ཡོང་བྱ་དགོས་ཟེར་རེད་སེམས་བསྐྱེད་ཀྱི་ཕན་ཡོན་ཡང་ནས་ཡང་ནས་བསམ་བཏང་མེད་ན་ད་བསམ་མ་བཏང།

ལུས་རྟེན་འཕྲོ་བརླག་ཆེན་པོ་ལྟ་བུ་ཞིག་ཚོར་བ་ཅིག་ད་ག་ནང་བཞིན་མི་ཚེ་འཕྲོ་བརླག་ཆེན་པོ་ཚོར་བ་ཡོང་དགོས་ཟེར་རེད་བྱས་ཙང་ད། འོ་དེ་བཞིན། དཔེར་ན་བྱང་ཆུབ་སེམས་ཀྱི་དཔེ་ཅིག་ཕན་ཡོན་དེ་ཡག་པོ་ཞིག་གོ་དགོས་ན། ཨ་ནེ་དཔེ་དལ་འབྱོར་གྱི་དཔེ་ཅིག་དོན་ཆེ་བ་དེ་དེ་ནས་ཡག་པོ་ཡོང་དགོས་ཟེར་རེད། འོ་ད་དལ་འབྱོར་དོན་ཆེ་བ་བསམ་གྱི་འདུག་ན། ད་དཔེ་དོན་དག་ཆེན་པོ་བསྒྲུབ་ཡ་ནང་ཡག་ཤོས་དེ་ག་རེ་རེད། བྱང་ཆུབ་སེམས་སྒོམ་ཡ་ལས་ལྷག་པའི་དོན་དག་ཆེན་པོ་བསྒྲུབ་ཡ་ཅིག་ཡོད་མ་རེད། ཁ་སང་དེ་ཨ་ནེ་ཅིག་མཚམས་ཆག་གི་མང་པོ་ཅིག་ལ་དེ་ཡོང་གི་འདུག་པ་ད་སྙིང་པོ་ལེན་ཡ་སྙིང་པོ་ཡག་ཤོས་དེ་ག་རེད་ཟེར་ན་བྱང་ཆུབ་སེམས་སྒོམ་ཡག་དེ་རེད་ཟེར་ས་དེ་འདྲ་དེ་འདྲ་ཚོར་བ་དེ་དེ་འདྲ་ཡོང་གི་ཡོད་ས་རེད་རྙེད་དཀའ་བ་དེ་ཡང་བྱང་ཆུབ་སེམས་ཀྱི་ཕན་ཡོན་ཡག་པོ་བསམ་བཏང་རྙེད་དཀའ་བ་ཡོང་གི་ཡོད་ས་རེད་ག་ཟེར་ན་དེ་འདྲའི་བྱང་ཆུབ་སེམས་ཀྱི་ཕན་ཡོན་ཕན་ཡོན་དེ་འདྲ་ཡོད་པའི་བྱང་ཆུབ་སེམས་དེ་སྒོམ་ཡག་གི་རྟེན་དེ་ལུས་རྟེན་དེ་མ་གཏོགས་ཡོད་མ་རེད་པ་ལུས་རྟེན་གཞན་དག་དེ་ན་སྒོམ་ཐུབ་ཡག་མི་འདུག་པ། དུད་འགྲོའི་ལུས་རྟེན་དང། ངན་སོང་ལུས་རྟེན་ན་ནམ་ཡང་སྒོམ་ཐུབ་ཀྱི་མ་རེད་པ། ད་མིའི། ལུས་རྟེན་ནང་ནས་ཡང་ད་གཅིག་གི་ཆོས་ཁས་མི་ལེན་པ་ད་ག་ནང་བཞིན། ཡང་ད་གཅིག་གི་ཐེག་པ་ཆེན་པོའི་ཆོས་དང་མ་མཇལ་བའི་དུས་སུ་ལུས་རྟེན་བླངས་པ་ཡིན་ནའི་སྒོམ་ཡ་ཡོད་མ་རེད། ད་ང་རང་ཚོ་ལུས་རྟེན་དེ་དེ་འདྲ་བསྒོམ་རྒྱུ་ཡོད་པ་ཡིན་ཙང་ཨང་ག་རེ། དལ་འབྱོར། རྙེད་དཀའ་བ་དང། ཨང་ད་ག་ནང་བཞིན་དོན་ཆེ་བ། ཨང་ད་ག་ནང་བཞིན་ག་རེ། འོ་ལགས་སོ། དེ་ཆ་ཚང། བྱང་ཆུབ་སེམས་ཀྱི་གདམས་ངག་ཉམས་ལེན་འདིའི་ཐོག་ནས་ཚུར་འདོན་ཡོང་དགོས་རེད། འདོན་ཡོང་དགོས་རེད། རེད་པ། འདི་ཀུན་འདུས་དམིགས་བསལ་བདུན་ཅུ་རྩ་གནང་གི་འདུག་བ། བྱང་ཆུབ་སེམས་ཡག་པོ་ཉམས་ལེན་བྱེད་ཡག་གི་མོས་པ་དང་དེ་ཡོད་པ་ཡིན་ན། འཆི་བ་མི་རྟག་པ་དལ་འབྱོར་རྙེད་དཀའ་ཚུལ་འདིའི་འོག་ནས་འདོན་ཡོང་དགོས་རེད། སྔོན་འགྲོ་ཅན་དང་པོ་བློ་སྦྱང་ཡག་རིམ་པ་བྱས་ན་དང་པོ་འཆི་བ་མི་རྟག་པ་དེ་ནས་དལ་འབྱོར་རྙེད་དཀའ་ཚུལ། དེ་ནས། ཚེ་ཕྱི་མ་དོན་གཉེར་གྱི་བློ་སྐྱེ་ཚུལ་དེ་ནས་རིམ་པ་བཞིན་དུ་ཡོང་གི་རེད་དེ་ནས་ད། ཅིག་དམིགས་བསལ་ཅིག་ཡང་ཅིག་ཡོད་རེད་གསུང་གི་འདུག་བ། ད་དཔེ།

ཡང་དེའི་ཕྱིར། ད་གཉིས་པ་ག་རེ་ཟེར་ན་སེམས་དེ་སྦྱོང་བའི་རིམ་པ་ཉིད་བཤད་པ་ཨཱ་ད་ཕན་ཡོན་དེ་ཡག་པོ་ཞིག་བསམ་ཚར་ནས་ཨཱ་སྤྲོ་ཤུགས་འཕེལ་བཅུག་ཨཱ་བྱས་ནས་སེམས་དེ་དངོས་སུ་སྦྱང་ཡག་གི་རིམ་པ་དེ་ལ་ཨཱ་གསུང་དགོས་ཟེར་བ། སྦྱོང་བའི་རིམ་པ་ཉིད་བཤད་པ་ལ་ད་གཉིས་རིམ་པ་ཉིད་བཤད་པ་ལ་གཉིས་བྱས། ད་ཀུན་རྫོབ་བྱང་ཆུབ་སེམས་སྦྱོང་དངོས་ཀྱི་གདམས་པ་དང་དེའི་ཡན་ལག་གི་གདམས་པ། ད་ཀུན་རྫོབ་བྱང་ཆུབ་སེམས་སྦྱོང་དངོས་ཀྱི་གདམས་པ་དང་དེའི་ཡན་ལག་དེའི་ཡན་ལག་དང་དང་བློ་སྦྱོང་གི་འདི་སླེབས་ཀྱི་རེད། བློ་སྦྱོང་དོན་བདུན་མའི་ནང་ད་ག་རེད། རྐྱེན་ངན་ལམ་དུ་བསྒྱུར་ཚུལ་ཚེ་གཅིག་གི་ཉམས་ལེན་དྲིལ་ཚུལ་སེ་ད་ང་ན་ཆེ་བློ་སྦྱོང་གི་ཚད་བློ་སྦྱོང་གི་བསླབ་བྱ་ཆ་ཚང་འདིའི་ཡན་ལག་ནང་ལ་སླེབས་ཀྱི་རེད། ད་དང་པོ་ཀུན་རྫོབ་བྱང་ཆུབ་སེམས་སྦྱོང་བའི་དངོས་ཀྱི་གདམས་པ་འདི་ལ། གཉིས་འདུག་བ་དང་པོ་ལ་གཉིས། ད་འདི། གཞན་དོན་དོན་གཉེར་གྱི་བྱང་ཆུབ་ཀྱི་སེམས་སྦྱོང་བའི་རིམ་པ་དང་བྱང་ཆུབ་དོན་གཉེར་གྱི་བྱང་ཆུབ་ཀྱི་སེམས་སྦྱོང་བའི་རིམ་པ་ད་མདོར་བསྡུ་ན། འདུན་པ་གཉིས་ལྡན་གྱི་སེམས་བསྐྱེད་རེད་པ་ད་སེམས་བསྐྱེད། ང་ཚོ་སེམས་བསྐྱེད་ཟེར་འདུན་པ་གཉིས་ལྡན་ཡིན་ཙང་ད་འདུན་པ་གཉིས་རིམ་པ་བཞིན་དུ་སྦྱང་དགོས་རེད་གསུང་གི་རེད་དེ་ལྟར་འདུན་པ་དང་པོ་འདི་ག་རེད། གཞན་དོན་དོན་གཉེར་གྱི་འདུན་པ་འདི་བྱས་གཉིས་པ་འདི་ག་རེད། བྱང་ཆུབ་དོན་གཉེར་གྱི་འདུན་པ་འོ་དེ་གཉིས་བྱས། ད་དང་པོ་ལ་གཉིས་བྱས་ད་དང་པོ་གཞན་དོན་དོན་གཉེར་གྱི་བྱང་ཆུབ་ཀྱི་སེམས་སྦྱོང་བའི་ད་གཞན་དོན་དོན་གཉེར་གྱི་བྱང་ཆུབ་ཀྱི་སེམས་སྦྱོང་ཟེར་དེ་གང་དང་གཞན་དོན་དོན་གཉེར་གྱི་འདུན་པ་དེ་རེད། གཉིས་པ། བྱང་ཆུབ་དོན་གཉེར་གྱི་འདུན་པ་དེ་བྱས། ད་དང་པོ་ལ་གཉིས་བྱས་ད་གཞན་དོན་དོན་གཉེར་གྱི་འདུན་པ་སྦྱོང་བའི་རིམ་པ་འདི་ལ་སྐྱོན་ཡོན་སྒོ་ནས་བདག་གཞན་བརྗེ་བ་དང་ཨ་ནི་ག་རེ་ཟེར་ན་གཞན་དོན་དོན་གཉེར་གྱི་བྱང་ཆུབ་སེམས་སྦྱོང་དངོས། ད་འདི་གཙོ་བོ་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་གི་རིམ་པ་འཁྲིད་ཡོད་པ་ཡིན་ཙང་གཞན་དོན་དོན་གཉེར་གྱི་གཞི་འོ་ལགས་སོ་སྒྲུབ་ཡག་ཅིག་ཡོད་ན་མེད་ན་འདི་ག་རེད་ཟེར་ན་རང་གཅེས་འཛིན་གྱི་སྐྱོན་ག་ས་དང་པོ་འདི་རེད་བདག་གཞན་མཉམ་པ་སྒོམ་ཡག་བྱས་དེ་ནས་རང་གཅེས་འཛིན་གྱི་སྐྱོན་སྒོ་དུ་མ་ནས་བསམ་དེ་ནས་གཞན་གཅེས་འཛིན་གྱི་ཡོན་ཏན་སྒོ་དུ་མ་ནས་བསམ་དེ་ནས་བདག་གཞན་བརྗེ་བའི་བསམ་པ་དངོས། འོ་འདི་བཞིས་ག་རེ་སྒྲུབ་ཀྱི་ཡོད་ཟེར་ན་གཞན་དོན་དོན་གཉེར་གྱི་གཞི་སྒྲུབ་ཀྱི་ཡོད་ས་རེད་གོང་དང། འདི་དང།

དེ་ལ་བརྟེན་ནས་གཏོང་ལེན་སྒོམ་ཚུལ་ཟེར་དེ་གཙོ་བོ་ག་རེ་སྦྱང་བ་རེད་ཟེར་ན་གཞན་དོན་དོན་གཉེར་གྱི་འདུན་པ་སྦྱང་དགོས་ད་གང་ལྟར་ཡང་རྒྱུ་འབྲས་མན་ངག་བདུན་བདག་གཞན་མཉམ་བརྗེ་ག་བ་སྦྱང་དགོས་ནའི། འདུན་པ་གཉིས་ལྡན་སྦྱང་དགོས་འདུན་པ་གཉིས་ལྡན་མེད་ན་སེམས་བསྐྱེད་མཚན་ཉིད་པ་ཆགས་ཀྱི་མ་རེད། འོ་འདུག་སེ་རེད། ད་རྒྱུ་འབྲས་མན་ངག་བདུན་ལྟ་བུ་ཡིན་ན་ད་བཏང་སྙོམས་དང་དངོས་ལ་གཅིག་པ་རེད་ཁོ་གཉིས་བཏང་སྙོམས་གཅིག་པ་རེད་བཏང་སྙོམས་ནུས་པ་ཆེ་ཆུང་མི་འདྲ་བ་ཡོང་གི་མི་འདུག་ད་རྒྱུ་འབྲས་མན་ངག་བདུན་ཡིན་ན་བཏང་སྙོམས། མར་ཤེས། དྲིན་དྲན། དྲིན་གཟོ། ཡིད་འོང་གི་བྱམས་པ། འོ། འདི་ལྔ་འདི་འདི་ག་རེ་བསྒྲུབ་བཏང་སྙོམས་བརྩིས་ན་ལྔ་ཡོང་གི་འདུག་བ། འདི་ལྔ་འདི་འདི་ག་རེ་གཞན་དོན་དོན་གཉེར་གྱི། བ་ལ་སོགས་བཀའ་བློན་དགོངས་དག་གཞན་དོན་དོན་གཉེར་གྱི་འདུན་པའི་གཞི་སྒྲུབ་པ་རེད་གཞན་དོན་དོན་གཉེར་དངོས་དེ་ཆགས་ཡོད་པ་མ་རེད། བཏང་སྙོམས། མར་ཤེས། དྲིན་དྲན། དྲིན་གཟོ། ཡིད་འོང་གི་བྱམས་པ་ཨ་དེ་བདེ་བ་དང་ལྡན་འདོད་ཀྱི་བྱམས་པ་དེ་མ་རེད་ཡིད་འོང་གི་བྱམས་པ་ཨོ་དེ་ལྔ་པོ་དེས་ག་རེ་སྒྲུབ་པ་རེད་ཟེར་ན་གཞན་དོན་དོན་གཉེར་གྱི་གཞན་གྱི་དོན་དུ་གཞན་གྱི་དོན་བྱེད་ཡག་གི་གཞི་སྒྲུབ་པ་རེད། རེད་པ། ཁ་སང་ད་དེ་ཡན་ཆད་ག་ཟེར་ན། སེམས་ཅན་གཞན། ཅིག། སུ་འདྲ་ཞིག་མི་རེད། གཅེས་ཤིང་ཕངས་པའི་བློ་ཅིག་ཡིད་འོང་གི་རྣམ་པ་ཆགས་བཅུག་སོང། ད་ཡིད་འོང་གི་རྣམ་པ་ཅིག་ཆགས་ཡོང་དུས་སྒང་ལ་ཁོའི་དོན་འགྲུབ་ཡག་དང་ད་ག་ནང་བཞིན་ག་རེ་ཟེར་ན་ཁོའི་ཅིག། ཅིག་བདེ་སྡུག་ལ་ང་ཚོ་བསམ་བློ་གཏོང་ཡག་གི་གཞི་དེ་ཆགས་འགྲོ་གི་འདུག་བ། ཁོ་ཡིད་འོང་དང་པོ་ཡིད་འོང་གི་རྣམ་པ་ཅིག་མེད་ན། ཁོའི་དོན་འགྲུབ་ཡག་དང་ཁོ་ག་ཟེར་ན་ཅིག་ཁོའི་བདེ་སྡུག་ལ་བསམ་བློ་གཏོང་ཡག་གི་གཞི་ཁོ་རང་ཡོད་པ་མ་རེད་བྱས་ཙང་ད་དེ་ལྔ་པོ་དེ་ག་འགྲུབ་ཀྱི་རེད་གཞན་དོན་དོན་གཉེར་གྱི་གཞི་འགྲུབ་པ་རེད། ད་གཞན་དོན་དོན་གཉེར་དངོས་དེ་ག་རེ་ཆགས་བསྡད་འདུག་ཟེར་ན། ད། བདེ་བ་དང་ལྡན་འདོད་ཀྱི་བྱམས་པ་དང་ཨ་ནི་ག་ཟེར་ན་སྡུག་བསྔལ་དང་འབྲལ་འདོད་ཀྱི་ག་རེ་སྙིང་རྗེ་གཉིས་རེད་ད་ལྔ་པ་སྙིང་རྗེ་ཟེར་ནས་མི་འདུག་ལྔ་པ་སྙིང་རྗེ་འདི་ལ་ཅི་དང། ལྔ་པ་བྱམས་པ་ཟེར་ནས་བཞག་ཆོག་གི་ཡོད་རེད་རེད་དེ་ཡིན་ནའི་གཞུང་ན་མི་འདུག་བ། ལྔ་པའི་ནང་ལ་བྱམས་པ་དང་སྙིང་རྗེ་གཉིས་ཀ་ཡོང་གི་ཡོད་རེད་སྒོམ་ཡོང་དུས་སྒང་ལ། བདེ་བ་དང་ལྡན་འདོད་ག་རེ་བྱམས་པ་དེ་དང་སྡུག་བསྔལ་ལས་འབྲལ་འདོད་ཀྱི་སྙིང་རྗེ་གཉིས་ཀ་ལྔ་པའི་སྐབས་སུ་ཡོང་གི་ཡོད་རེད། འོ་དེ་ད་དེ་ནས་མ་ག་རེ་ཟེར་ན་ལྔ་པ་སྙིང་རྗེ་བྱས་ཨ་དྲུག་པ་ལྷག་བསམ་རེད

གཞན་དོན་དོན་གཉེར་དང་བྱང་ཆུབ་དོན་གཉེར་གཉིས་སུ་མཛད་ཅིང། དང་པོ་ལ། དོན་བྱ་ཡུལ་གྱི་སེམས་ཅན་ད་དང་པོ། གཞན་དོན་དོན་གཉེར་གྱི་ད་མངོན་རྟོགས་རྒྱན་ང་ཚོ་མངོན་རྟོགས་རྒྱན་བལྟས་ཟིན་ས་འདི་ངེས་པར་དུ་ཅིག་བལྟས་པ་ཅིག་རེད་པ། སེམས་བསྐྱེད་པ་ནི་གཞན་དོན་ཡང་དག་རྫོགས་པའི་བྱང་ཆུབ་འདོད། རེད་བ། དེ། ཅིག། འདུན་པ་གཉིས་འདུས་ཀྱི་སེམས་བསྐྱེད་གསུངས་རེད་སེམས་བསྐྱེད་པ་ནི་གཞན་དོན་ཕྱིར་གསུངས་བཏང་བ་ལ་གཞན་དོན་དོན་གཉེར་གྱི་འདུན་པ་བསྐྱེད། ཨ་ནི་ག་རེ་ཡང་དག་རྫོགས་པའི་བྱང་ཆུབ་འདོད་གསུངས་བཏང་བ་ལ་བྱང་ཆུབ་དོན་གཉེར་གྱི་འདུན་པ། ད་དེ་འདྲ་བའི་འདུན་པ། འདུན་པ་གཉིས་ཀྱིས་རེད་བ།

འོག་ཏུ་གསུངས་ན་གཅིག། ཡང། ཡུམ་ག་རེ་བརྗོད་པ་ནང་བཞིན་ཡུམ་དེས་བརྗོད། གང་གསུངས་ན་གཅིག་དང། འོག་དེ་གཞན་དོན་དོན་གཉེར་གྱི་འདུན་པའི་དམིགས་པ་དེ་ལ་ག་རེ་ག་རེ་ཡོང་བ་གཅིག་བསྟན་པ་རེད། རང་དོན་དོན་གཉེར་གྱི་འདུན་པ་དེ་ལ་དམིགས་པ་དེ་ག་རེ་ག་རེ་ཡོང་བ་དཔེ་མང་པོ་ཡོད་རེད། དང་པོ་ག་རེ་ཟེར་ན་བརྒྱད་སྟོང་པ་དང་པོ་དང་པོ་མདོར་བསྟན་འབྱུང་འབྱུང་གི་འདུག་པ་མང་མདོར་བསྟན། དེ་ནས་ག་རེ་ཟེར་ན་རེ་རེ་རྒྱས་བཤད་ཡོང་གི་འདུག། ད། ང་ཚོ་གཅིག་སྔོན་འགྲོའི་སེམས་བསྐྱེད་ཉམས་ལེན་ཡག་པོ་བྱེད་དགོས་བསམ་ན་དཔེ་ཞིབ་ཚགས་པོ་བལྟ་ཡག་གལ་ཆེ་བ་རེད་ཤག་དེ་ཡིན་དུས་སྒང་ལ། གཅིག་གིས་དེ་འདྲའི་བལྟ་ཐུབ་པས་ན་ད་སེམས་བསྐྱེད་ལ་དཔེ་ཞེ་པོ་ཅིག་སྤྲོ་སྣང་སྐྱེ་དགོས་ཟེར། ཡག་འདུག་བཤད། མཛད་ཅིང་ཟེར། ད་དང་པོ་ལ། དོན་བྱ་ཡུལ་གྱི་སེམས་ཅན་དེས། ད་དང་པོ་ཡིད་འོང་གི་རྣམ་པ། ཁ་སང་གོང་དང། ཡིད་འོང་གི་རྣམ་པ་ཅིག་སྒྲུབ་དགོས་ཟེར་རེད་ཤག་དང་པོ། དོན་བྱ་ཡུལ་གྱི་སེམས་ཅན་དེ་སྡུག་པ་ཕངས་པ་སྡུག་པ་ཟེར་ཕངས་པ་ཡིད་འོང་གི་རྣམ་པ་ཅན་དུ་མཐོང་བ་དགོས་པ་ནི་མཚུངས་ལ། ད་བདག་གཞན་མཉམ་བརྗེའི་སྒོ་ནས་བློ་སྦྱོང་སྟངས་ཡིན་ནའི་རེད། རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་སྟངས་ཡིན་ནའི་རེད། ཨང། འདིའི་སྔོན་རོལ་དུ་ག་ཟེར་ན་སེམས་ཅན། ག་ཟེར་ན་དོན་བྱ་ཡུལ་གྱི་སེམས་ཅན་དེ། ཨང། སྡུག་ཅིང་ཕངས་པའི་ཡིད་འོང་གི་རྣམ་པ་ཅན་དུ་མཐོང་བ་དེ་གཅིག་པ་གཅིག་རྐྱང་རེད། ད་མདོར་བསྡུས་ན། གང་དང་ཡང། མན་ངག་ག་རེའི་སྒོ་ནས་སྦྱངས་ནའི་ཡིད་འོང་གི་རྣམ་པ་ཅན་ངེས་པར་དུ་ཆགས་དགོས་འདུག་བ།

གཉེན་གྱི་ཕྱོགས་དེ་རུ་ང་ཚོ་གསལ་པོ་ཤེས་ཀྱི་འདུག་བ། གཉེན་ཉེ་དུ་ལ་སོགས་པ་དང་སོ་སོའི་ཕ་མ་སྤུན་མཆེད་དེ་ཚོ་ལ་དཀའ་ངལ་འཕྲད་ཡོང་དུས་སྒང་ལ་རང་བཞིན་གྱིས་སེམས་ལ་ནི་ཨ་ནི་ཅིག། ཁོའི་ཅིག་དཀའ་ངལ་དེ་མེད་ན་བསམ་པའི་བློ་རང་བཞིན་ཡོང་གི་འདུག་བ། རེད་པ། ད་ག་ནང་བཞིན་ཁོ་ཚོ་ལ་བདེ་བས་ཕོངས་ཡོང་དུས་སྒང་ད་ག་ནང་བཞིན། ད་ལྟ་རང་ཁོ་ཚོ་ལ་བདེ་སྐྱིད་ཕུན་སུམ་ཚོགས་པ་ཅིག་སོ་སོའི་སྤུན་སྤུན་ཀྱག་གཉེན་ཉེ་དུ་ཡོད་ན་ལོངས་སྤྱོད་ཡག་པོ་ར་ཅིག་གཏམ་སྙན་གྲགས་ཡག་པོ་ར་ཅིག་གོ་ས་ར་ཅིག་རག་ན་བསམ་ས་ཡོང་གི་འདུག་བ། འདི་ག་རེ་འོང་དགོས་རེད་ཟེར་ན། ཡིད་འོང་གི་རྣམ་པ་ཅིག་གོ། ཅིག་ཆ་འདི་དང་ང་ཚོ་ད་འདི་གོམས་པའི་དབང་གིས་དེ་མ་རེད། ང་ཚོ་ལམ་ལ་ཉམས་ལེན་དེ་སྒོམ་པ་དེ་མ་རེད། ད་སྐྱེ་བ་སྔ་མའི་གོམས་པའི་ཟིན་ལེན་མི་འདུག་ཅིག་ཅིག་ཡིན་གྱི་རེད་བ་དེ་འདྲའི་ཅུང་གུ་འདུག་བ། གང་ལྟར་ཡང་དག་སེམས་ཅན་ཐམས་ཅད་ལ་དེ་འདྲ་ཅིག་ཡིད་འོང་གི་རྣམ་པ་ཅིག་ད་འདི་ལས་ད་ཤུགས་ཆེ་གི་རེད་ད་འདི་ཡིད་འོང་གི་རྣམ་པ་ཟེར་འདི་ད་ང་ཚོ་སྙིང་གི་ཡིད་འོང་འདི་ལས་རྣམ་པ་ཤུགས་ཆེ་གི་རེད། གང་ལྟར་ཡང་དེ་འདྲ་ཅིག་དགོས་ཀྱི་ཡོད་ཟེར་དེ་མེད་ན་ནམ་ཡང་ཁོ་ཚོའི་སྡུག་བསྔལ་བྲལ་ཡག་གི་འདོད་པ་ཡོང་གི་མ་རེད།

ཕལ་ཆེར་ཚད་སྙོམས་ཚད་མེད་བཏང་སྙོམས་དང་འདི་མི་འདྲ་བ་གོ་ཧ་ཞེས་བ་རེད་ངོ་སྤྲོད་བྱས་ན། འདིའི་བཏང་སྙོམས་ཟེར་དེ། ཅིག་ང་རང་ཚོ་བློ་སྦྱང་ཉིན་ང་རང་ཚོ་ངོས་ནས་སེམས་ཅན་ཁོ་རང་ཚོ་ལ་ག་རེ་རེད་བློ་སྙོམས་ཡ་རེད་བ། གཉེན་གྱི་ཕྱོགས་དེ་ལ་ག་རེ་ཧ་ཅང་ཆགས་པ་མ་ཡིན་པ་དགྲ་ཡི་ཕྱོགས་ལ་ཧ་ཅང་སྡང་བ་མ་ཡིན་བར་མའི་ཕྱོགས་ལ་ཡལ་བར་འདོར་བའི་བློ་མ་ཡིན་པ། ད་མདོར་བསྡུས་ན། ཆགས་སྡང་དགའ་འདིར་བ་དང་དགྲ་གཉེན་བར་གསུམ་ལ་སེམས་སྙོམས་ཡ་དེ་རེད་གཅིག་མཚུངས་སྙོམས་ཡ་ཞིག་རེད་བ་འོ་འོ་འདི་སྙོམས་ཡ་དེ་རེད་དེ་ང་རང་ཚོ་ངོས་ནས་ཕར་སྙོམས་པོ་འདུག་བ། ཚད་མེད་བཞིའི་ནང་གི་བཏང་སྙོམས་དེ་ག་རེ་རེད། སེམས་ཅན་ནང་ཕན་ཚུན། ཨ་ནི་ཅིག། ཉེ་རིང་ཆགས་སྡང་གཉིས་དང་བྲལ་བའི་བཏང་སྙོམས་ལ་གནས་པར་གྱུར་ཅིག་འདི་ལ་ཟེར་གྱི་འདུག་བ། རེད་བ། ཚད་མེད་བཏང་སྙོམས། བཏང་སྙོམས་བཏང་སྙོམས་གསུམ་ཡོད་པ། ཚད་མེད་བཏང་སྙོམས། འདུ་བྱེད་བཏང་སྙོམས། ཚོར་བ་བཏང་སྙོམས། འོ་དེ་ད་དཔེ་ཅན་འདི་འདུ་བྱེད་བཏང་སྙོམས་ཁོངས་གཏོགས་འགྲོ་དགོས་མིན་འགྲོ། འདུ་བྱེད་བཏང་སྙོམས་ཟེར་ནམ་མྱོང་བསམ་གཏན་དངོས་གཞིའི་སྐབས་དོན་ཡང་འདུ་བྱེད་བཏང་སྙོམས་ཟེར་གྱི་མངོན་དགོས་འདུག་བ། འོ་དེ། ང་རང་ཚོའི་ངོས་ནས་རེད་བ་བློ་སྦྱང་ཡིན་ང་རང་ཚོའི་ངོས་ནས་ཁོ་རང་ཚོ་ལ་ག་རེ། ཅིག། ཆགས་སྡང་གི་རིས་སུ་མ་ཆད་པ་ཡལ་བར་འདོར་བའི་རིས་སུ་མ་ཆད་པ་མདོར་ན་སྙོམས་པོ་རེད་འདི་རེད་ད་འདི་སྙོམས་ཡག་དེ་འདི་རེད་འདུག་བ་དེ་རེད་ད་ད་ད་རྣམ་གྲོལ་ལག་བཅངས་ནང་དེ་ཚད་མེད་བཏང་སྙོམས་རེད་གསུངས་བཞག་ཨང་ད་ཚད་མེད་བཏང་སྙོམས་ཡིན་ན་དེ་ནམ་རྒྱུན་དང་གསུང་ཚུལ་དེ་དེ་མ་འདྲ་བ་ཞིག་ཆགས་ཀྱི་རེད་བློ་སྦྱོང་གཞུང་མང་པོ་ནང་ཚད་མེད་བཏང་སྙོམས་དེ་གཉིས་མ་འདྲ་གསུངས་ཡོད་རེད་ཚད་མེད་བཏང་ཚད་མེད་བཞི་ནང་གི་ཚད་མེད་བཏང་སྙོམས་དེ་ག་རེད་ཟེར་ན་སེམས་ཅན་ནང་ཕན་ཚུན་ཨ་ནི་ཅིག་ཆགས་སྡང་ལས་བྲལ་བའི་བཏང་སྙོམས་དེ། སྐྱེ་ཅིག་དེ་རེད། ད་ལྟ་འདི་བཏང་སྙོམས་ཟེར་དེ་བློ་སྦྱང་ཉིན་ང་རང་ཚོའི་ངོས་ནས་སེམས་ཅན་ཐམས་ཅད་ལ་ཕར་ཨ་ནི་ཅིག་དགྲ་གཉེན་བར་གསུམ་ཨ་ནི་ཅིག་རིས་སུ་མ་ཆད་པའི་ཐོག་དེ་ནས་སེམས་སྙོམས་ཡ་དེ་རེད། བྱས་ཙང་འདི་ཁྱད་པར་འདུག་བ་འདི་ནམ་རྒྱུན་ཡོངས་གྲགས་འདུག་ཟེར་རེད་དེ་ཁྱེད་རང་ཡི་རྣམ་གྲོལ་ལག་བཅངས་ཅིག་ཟེར་དེ་རེད་བ། འོ་འདུག་བྱས། ཨ། བཏང་སྙོམས་འདི་ད་མདོར་བསྡུས་ན་བར་མ་བཏང་སྙོམས་ཀྱི་བློ་སྐྱེ་བའི་ཐོག་ནས་བར་མ་བཏང་སྙོམས་ཀྱི་བློ་སྐྱེ་བར་བར་མ་ལ། བར་མ་བཏང་སྙོམས་ཟེར་ན་དེ་བཏང་སྙོམས་ཟེར་འདུག་ནམ་རྒྱུན་ནི་བར་མ་ཡལ་བར་འདོར་བློ་རེད། བར་མ་ཡིན་ན་ཡལ་བར་འདོར་དགྲ་ལ་ག་རེ་ཟེར་ན་སྡང། གཉེན་ལ་ཆགས་ཟེར་བ་འོ་འདི་གསུམ་ཕར་སྙོམས་ཡག་རེད། བློ་སྐྱེ་བའི་ཐོག་ནས་སེམས་ཅན་ཐམས་ཅད་ལ་གཉེན་དུ་བསྒོམ་པ་ཡིན་ལགས། ད་འདི། དགྲ་གཉེན་བར་གསུམ་རིས་སུ་མ་ཆད་པར་ཆ་ཚང་གཉེན་དུ་ལྟ་ཡག་འདི་ཡིན་ཟེར་རེད་པ་གཅིག་པ་གཅིག་རྐྱང་རེད་པ། དགྲ་ཡིན་ནའི་ཚེ་འདི་ང་རང་ཚོ་གཅིག་དགྲ་ཙམ་མ་གཏོགས་ཚེ་རབས་སྔ་མ་རྣམས་སུ་ང་ཚོའི་གཉེན་དཔག་ཏུ་མེད་པ་བྱས་ཟེར་བ་འདི་ཡང་ག་རེ་ཟེར་ན་གཉེན་གྱི་དམ་པ་མ་དཔག་ཏུ་མེད་པ་བྱས་ཟེར་བ་དེ་འདྲའི་གཅིག་བསམ་བློ་བཏང་དུས་གང་ལ་སྙོམས་འགྲོ་འདུག་ག་ས་སྔ་མ་ག་རེ།

ད་འདི་ནི་དཀའ་ལས་ཆེ་ཤོས་དེ་ག་རེད་ཟེར་ན་སེམས་ཅན་ཐམས་ཅད་རང་གི་མར་ཤེས་དེ་དཀའ་ལས་ཆེ་ཤོས་རེད་ཟེར་འདུག་བ། རེད་བ། འདི་དཀའ་ལས་ཆེ་ཤོས་རེད་གསུངས་ཡོད་རེད་ད་འདི་མར་ཤེས་པ་དེ་ཡག་པོ་བྱུང་ན་དྲིན་དྲན་ཡག་ད་ཕལ་ཆེར་ཕལ་ཆེར་ལས་སླ་པོ་རེད་ག་རེ་ཟེར་ན་ཚེ་འདི་ང་རང་ཚོ་མའི་དྲིན་བསྐྱངས་དེ་ང་ཚོ་གང་གང་འཚམ་ཞིག་སོ་སོའི་པའི་མྱོང་ཐོག་ནས་ཚོར་ཡག་བྱུང་དགོས་རེད་བ། ཨ་འདི་ཉམས་ལ་དཔག་ནས་འདི་ག་ས་འདི་རིགས་པས་ཕར་དཔག་ནས་ཚེ་རབས་སྔ་མའི་ནང་ཚོ་མ་རེ་མ་རེ་རེ་གི་དྲིན་གྱིས་བསྐྱངས་པ་གཅིག་མཚུངས་ཡིན་པ་དེ་བསམ་བཏང་ཐུབ་འདུག་བ་མར་ཤེས་དེ་དཀའ་ལས་ཁག་ཤོས་རེད་གསུངས་ཡོད་རེད་ལམ་རིམ་རྟོགས་པ་རྒྱུད་ལ་སྐྱེ་ཡག་གི་འགག་མདོ་ཆེ་ཤོས་གཉིས་ཡོད་རེད་གསུངས་ཡོད་རེད་གཅིག་ག་རེ་ཟེར་ན། བཤེས་གཉེན་བསྟེན་ཚུལ་སྐབས་སུ་བླ་མ་སངས་རྒྱས་དངོས་སུ་མཐོང་ནས་དྭངས་ཡོད་བསྡད་པ་དེ་རེད། ད་འདི་མ་སྐྱེས་བར་དུ་ནམ་ཡང་རྟོགས་པ་གང་ཡང་སྐྱེ་ཐུབ་མི་འདུག་བ། འདི་སྐྱེ་ཡག་དཀའ་ལས་ཁག་པོ་ཡང་རེད་ལུང་དང་རིགས་པ་མང་པོ་ཞེ་པོ་ཅིག་སྒྲུབ་དགོས་རེད་མཐའ་སྐོར་རིགས་པ་དེ་འདྲས་སྒྲུབ་པ་མ་གཏོགས་དཀའ་ལས་ཁག་པོ་རེད། གལ་སྲིད་འདི་སྐྱེས་ཕྱིན་པ་ཡིན་ན་ད་ང་ཚོ་མོ་གསུམ་ཅིག་དེ་ནས་མར་ཅིག་དལ་འབྱོར་རྙེད་དཀའ་འཆི་བ་མི་རྟག་པ་དེ་ཚོ་ངང་ངམ་ཤུགས་ཀྱིས་ཡོང་གི་རེད་ཟེར་གི་འདུག་བ་འདི་ཅི། ད་དེ་ནས་ཡང་ཡང་འགག་མདོ་ཅིག་ག་རེ་རེད་ཟེར་ན། བྱང་ཆུབ་སེམས་མཆོག་འགག་མདོ་སེམས་ཅན་ཐམས་ཅད་མར་ཤེས་ཡག་འདི་འགག་མདོ་ཆེན་པོ་ཅིག་རེད། ད་འདི་ཡག་པོ་ཅིག་ར་མ་འཕྲོད་པ་འདི་ཡག་པོ་ཅིག་ངོ་མ་འཕྲོད་ན་དྲིན་དྲན་དྲིན་གཟོ་བྱིན་ཡོང་དགོས་ཟེར་མ་རེད་བྱས་ཙང་ད་འདི། སྐྱེ་ཡག་འདི་དཀའ་ལས་ཁག་པོ་རེད་གསུང་གི་འདུག་བ། འོ་འདུག་ཟེར་ཙང་ད་འདི། ཡང་རྣམ་འགྲེལ་གྱི་རིགས་པ་རེད་ཤག་རེད་བ་སྐྱེ་བ་སྔ་མ་ཟེར་ང་ཚོ་མོ་གསུམ། སྐྱེ་བ་སྔ་མ་སྒྲུབ་པའི་རིགས་པ་ཟེར་ཡག་དོན་འགྲུས། ཨ་ནི་ཉེར་ལེན་སྔོན་སོང་གི་རིགས་པ་ཟེར་ད་མང་པོ་བྱས་བ། འོ་སྐྱེ་བ་སྔ་མ་སྒྲུབ་པའི་རིགས་པ་འདུག་བསམ་བཏང་ནས་གཙོ་བོ་ག་ཟེར་ན། རང་གི་ཡ་མཐའི། ག་ཟེར་ན་རང་གི་རིག་པ། ཡ་མཐའི་རིག་པ་འདི་ག་ཟེར་ན། ཅིག་ཐུག་པ་མེད་པ། ང་ཚོ། རིག་པ་ཡ་མཐའི་རིག་པ་དེ་ཐུག་པ་མེད་སོང་བས་པ་ཡར་ག་ཚོད་ཕྱིན་པས་ཐུག་མེད་རེད་པ་ཨོ་འདི་ཐུག་མེད་བསམ་བཏང་ནས་སྐྱེ་བ་བགྲང་གིས་མ་ཆོད་པ་ལེན་པ་ཅིག་གི་ར་འཕྲོད་བྱུང་དེ་ནས་སྐྱེ་བ་ལེན་པའི་ཚེ་ན་མ་བགྲང་གིས་མ་ཆོད་པ་དེ་ཡང་སྐྱེ་བ་ཙམ་མ་ཡིན་པ་མངལ་སྐྱེས་ཀྱི་མངལ་དུ་སྐྱེ་བའི་སྐྱེ་བ་བགྲང་ལས་འདས་པ་ཅིག་མངལ་དུ་སྐྱེ་བའི་སྐྱེ་བ་བགྲང་གིས་མ་ཆོད་པ་ལེན་དུས་སྐབས་མ་བགྲང་མེད་པ་ཅིག་དགོས་རེད་པ་ཨོ་འདུག་བསམ་བཏང་ནས་སེམས་ཅན་ཐམས་ཅད་མར་ཤེས་དགོས་རེད་གསུངས་རེད་དེ་ཡང་མ་ལན་གཅིག་མ་ཡིན་མ་བགྲང་གིས་མ་ཆོད་པ་ཅིག་རེད་དོ། ང་ཚོ་ཚེ་འདིའི་མ་ལྟ་བུ་ཡིན་ན་མ་བགྲང་གིས་མ་ཆོད་པ་བྱས་ཚར་ཡོད་ས་རེད་རེད་པ། ཨ་ད་ང་ཚོ་ད་ལྟ་ཚེ་འདིའི་མའི་མ་དེ་ང་རང་ཚོ་ཚེ་འདི་ལ་ང་ཚོ་མ་བྱས་པ་དེ་ང་ཚོས་ཅིག་མངོན་སུམ་ཤེས་ཀྱི་འདུག་ག་ཚེ་རབས་གཞན་གྱི་མ་བྱས་པ་དེ་ཤེས་ཀྱི་མི་འདུག་ག་ད་འདི་རིགས་པས་བསམ་བཏང་ནས་བསམ་ན་ཡང་རེད་གསུངས་རེད་དཔེར་ན་བཅོམ་ལྡན་འདས་ལྟ་བུ་ཡིན་ན་བཅོམ་ལྡན་འདས་ཀྱི་ཡུམ་སྒྱུ་མ་ལྷ་མཛེས་མ་དེ་བཅོམ་ལྡན་འདས་སྐུ་སྐྱེ་འདི་ཙམ་རེད་མི་འདུག་ག་སྐུ་སྐྱེ་མང་པོ་ཞེ་ཅིག་ནས་བཅོམ་ལྡན་འདས་ག་ཟེར་ན་ཡུམ་མང་པོ་ཞེ་ཅིག་གནང་ས་འདུག་ག་བཅོམ་ལྡན་འདས་མདོ་མཛངས་བླུན་ན་མར་ཅིག་ཁོ་རང་གི་སྐྱེས་རབས་ད།

ད་མ་བྱས་པའི་ཆ་ནས་ཨ་ནི་ཅིག་ང་རང་ཚོ་ཅིག་ཟ་ཐང་སྟོན་ན་མ་བྱས་པ་ཆ་ཚང་རིན་པོ་ཆེ་འདུག་ང་ཚོ་མ་སུ་ཅིན་ཨང་ཀུ་ལའི་རྒྱུན་བུ་དུ་བ། ད་ང་རང་ཚོ་དེའི་ནང་ནས་ཀྱང་ང་རང་ཚོ་ལྟ་བུ་ཡིན་ན་དྲིན་ཆེ་ཤོས་དེ་ག་ཟེར་ན་ཚེ་འདིའི་མས་དལ་འབྱོར་ཆོས་བཅོ་བརྒྱད་ཚང་ལུས་རྟེན་འདི་ལྟ་བུ་ཞིག་སྤྲད་ནས་ང་ཚོ་ཆོས་ཀྱི་སྒོ་ལ་བཅུག་པ་དེ་དྲིན་ཆེ་ཤོས་རེད། དྲིན་གཞན་དག་ཅིག་ཟ་མཁས་སྡོད་མཁས་འགྲོ་སོང་འགྲོ་སྟངས་ང་རང་ཚོ་ཅིག་སོ་སོའི་ཁྱིམ་ཚང་ཅིག་ནང་སྤུ་གུ་ཆ་ཚང་དྲིན་བསྐྱངས་པ་གཅིག་པ་རེད་བ། ཨ་མ་དེ་དེ་ན་སྤུ་གུ་ཆ་ཚང་ལ་དྲིན་གཅིག་པ་མ་གཏོགས་པའི་དེ་ལ་དྲིན་ཆེ་ཆུང་རྒྱུན་ནས་ཡོད་མ་རེད་བ།

ང་ཚོ་ཅིག་ཚེ་ཕྱི་མ་ཕན་ཆད་ལམ་ཁ་འགྲོ་ཡག་གི་གཞི་ཞིག་བཙུགས་འདུག་རེད་པ། དེ་འདྲའི་ཅིག་མ་གཏོགས་ང་ཚོ་གཞི་བཙུགས་དགོས་མ་ད་ང་ཚོ་ཅིག་སོ་སོའི་ཁྱིམ་ཚང་ནང་བསྡད་མཁན་གྱི་ཨ་ནི་ཅིག་ཅིག་ཕ་མ་མིང་སྲིང་སྤུ་གུ་ཅིག་མིན་པ་ཁོ་ཚོ་བསམ་ན་ད་ཁོ་ཚོ་ད་ལྟ་ག་འདྲ་ཅིག་བསྡད་འདུག་རེད་པ་ཆོས་ཟེར་རྒྱུན་ནས་བློ་ཁ་མ་ཕྱོགས་པ་ཚེ་ཕྱི་མ་ཟེར་རྒྱུན་ནས་བློ་ཁ་མ་ཕྱོགས་པ་ཨ་ནི་ལྷག་པར་དུ་བྱང་ཆུབ་སེམས་ཟེར་དེ་ཚོ་གོ་རྒྱུ་ཐོས་རྒྱུ་ཁོ་རང་ཡོད་མ་རེད་ང་ཚོ་དེ་འདྲ་ཅུང་ཟད་གོ་རྒྱུ་ཐོས་རྒྱུ་ཡོད་བསྡད་མཁན་ཉམས་ལེན་ཅུང་ཟད་ཅུང་ཟད་བྱེད་རྒྱུ་ཡོད་བསྡད་མཁན་དེ་ཨ་མས་ཆོས་ཀྱི་སྒོ་ལ་བཅུག་པའི་དྲིན་རེད། རེད་པ། དེ་འདྲའི་མ་བྱུང་ན་ཉམས་ལེན་ཡོད་ས་མ་རེད། དེ་ཡིན་ཙང་ཡིན་གཅིག་མིན་གཅིག་ང་ཚོ་དྲིན་ཆེ་ཤོས་དེ་བསམ་བཏང་ན། འདི་དེ་ང་རང་ཚོ་ཚེ་ཕྱི་མ་ཕན་ཆད་ལམ་ཀ་རྨང་གཞི་ཞིག་བཏིང་ཐུབ་རེད་མ་གཏོགས་པའི་ཟ་མཁས་སྡོད་མཁས་འགྲོ་སྟངས་བསླབ་པ་དེ་ཙམ་གྱིས་ང་ཚོ་ཚེ་ཕྱི་མའི་དོན་དག་སྒྲུབ་ཐུབ་གི་མི་འདུག་བ། སྤུ་གུ་གཞན་དག་ནང་བཞིན་གཅིག་པ་རེད་པ། འོ་འདི་ཞིག་བསམ་བཏང་བས་ན་དམིགས་བསལ་གྱི་དྲིན་ཅིག་ཆགས་དགོས་ཟེར་རེད་པ། ད་ཁྱེད་རང་ཚོ་ཕ་མས་ཕས་ཅི་ད་ག་ལ་འོས་ཀྱི་རེད་ང་ཚོ་ཡིན་ན་ངའི་ཨ་མ་ཞག་གཉིས་ཀྱི་དཔེ་ཁྱེད་རང་དཔེ་ཅིག་ཆོས་ལ་བཅུག་ཡ་དེ་ཁ་སང་སྐྱེ་བདག་ཚུལ་དུ་ཡིན་སྐྱེ་བདག་ཟེར་ན་ཧ་གོ་རོགས་པ་ང་ཚོ་སོ་སོ་མ་འོངས་པ་ལ་ཤི་འགྲོ་དུས་གང་ལ་ཨ་མི་ཟས་སྐུ་དེ་འདྲ་ཅིག་བཞག་ཅིག་ཅིག་ཡ་ཐུ་བ་སྐྱེ་བདག་ཨོ་དེ་བཞག་མ་གོ་སྐྱེ་བདག་ཡིན་ཟེར་ཚར་མང་པོ་ལབ་ཀྱི་རེད།

རྩ་སྦྲང་རྫིག་ཚུལ་ལེར་བ། ད་སྐབས་དེ་དུས་ཕྱི་ཕྱིས་ང་ཚོ་སྐབས་དང་དུས་ཅི་དང། ད་མི་ངའི་ནོར་བུ་ཟེར་ཨ་མས་ད་ག་རང་འབོད་ཀྱི་འདུག་བ། ངའི་ནོར་བུ་ད་ཁྱོད་དཀའ་ངལ་ཡོད་པས་ནི་དཀའ་ངལ་མེད་ན་ཡོད་པས་ནི་མི་འདུག་མ་ལབ་རོགས་གྱིས་དཀའ་ངལ་ཡོད་ན་དཀའ་ངལ་ཡོད་པས་ལབ་རོགས་གྱིས། ད་དེང་སང་བསམ་ད་དུས་ང་ལོ་དེ་གི་ཟིག་སླེ་ཟེར་ངའི་ནོར་བུ་ཟེར་ཏེ་སྔོན་འགྲོ་ཅན་སེ་ཁ་ལ་མ་ཐོན་བ་རེད་ཞེས་ད་ཡིན་ན་བརྩེ་བ་བ་ཟེར་ཞེ་པོ་ཡོད་ཟེར་བ། སེམས་ཀྱི་ད་ཆ་ནས་ཞེ་པོ་ཡོད་ཟེར་རེད་དོ་བསམ་ད་དུས་ང་ལ་དམིགས་བསལ་ཡིན་གུ་དོ་བ་ང་ཚོའི་གཅིག་པ་གཅིག་རྐྱང་རེད་ད་ང་ཚོ།

ཁྱད་པར་ཅི་ཡང་ཡོད་མ་རེད་བརྩེ་བ་དང་ལྷག་བསམ་ཆ་ནས་ད་ནུས་པ་འདང་མ་འདང་ཁྱད་པར་ཡོད་རེད་ཁྱི་དང་ཞི་མི་དེ་ཚོས་རང་གི་སྤུ་གུ་ཡང་ཆ་རྐྱེན་སྐྱོ་པོ་ཞེ་པོ་རེད་འདུག་བ་ཐ་ན་དཔེ་ཅིག་དཔེ་ཅིག་སྤུ་གུ་དེ་ཚོ་ཁ་ཡིས་འཁྱེར་འགྲོ་ཡང་དེ་འདྲའི་དཀའ་ངལ་ཡོང་གི་འདུག་བ་ད་ཆ་རྐྱེན་འདང་མ་འདང་མ་གཏོགས་བརྩེ་བ་དང་ལྷག་བསམ་ད་ནི་ཁྱད་པར་གཅིག་ཀྱང་མི་འདུག་བ་ཞི་མི་དེ་ཚོས་སོ་སོའི་སྤུ་གུ་དེ་སྲུང་སྐྱོབ་བྱེད་ཡ་ཆེད་དུ་སོ་སོའི་སྲོག་ཚུན་གཏོང་གི་འདུག་བ་དེ་ནང་བཞིན་ད་ཅིག་སྲོག་ཆགས་གཅན་གཟན་ཀྱི་རིགས་དང་གློག་བརྙན་དེ་འདྲ་འདུག་བ་འདི་ལ་འདི་ད་ཅིག་མ་ཧེ་ཡིན་ན་ཡིན་ད་སེམས་ཅན་སོ་སོའི་དཔེ་ཅིག་སྤུ་གུ་དེ་སྲུང་ཡ་ཆེད་དུ་སོ་སོའི་སྲོག་བློས་བཏང་མང་པོ་བྱེད་ཀྱི་འདུག་བ་ལྷག་བསམ་བརྩེ་བ་དེ་གཅིག་པ་རེད་དོ། རེད་དོ། ཨོ་དེ་གཅིག་པ་གཅིག་རྐྱང་རེད་ད། ད་ནུས་པ་ཡོད་མེད་ཁྱད་པར་ཡོད་རེད་ཆ་རྐྱེན་ཡོད་མེད་རེད་པ་ཚེ་འདིར་ན་ཨ་མ་ཆ་རྐྱེན་ཡག་གི་རེད་ནུས་པ་ཆ་ནུས་པ་ཆེ་གི་རེད་པ། འོ་དེ་བསམ་བཏང་དུས་ཨ་ཅིག་ག་རེ་ཟེར་ན་དྲིན་དྲན་ཡག་པོ་ཡོང་དགོས་ཟེར་ཡ་དེ་བྱས་ད་ང་ཚོ་དཔེ་མཚོན་མང་པོ་འདུག་བ་མཐོང་ཆོས་སུ་རེད་བ། དྲིན་དྲན་པ་བྱས་ད་དེ་ནས་དྲིན་གཟོ་བ་དེ་རེད་ད་སྤྱིར་བཏང་དྲིན་གཟོ་སྟངས་དེ་ལ་སྤྱིར་བཏང་མང་པོ་ཡོད་རེད་དེ་ཡིན་ནའང་ད་ཅིག་གིས་གནས་སྐབས་འཕྲལ་སེལ་གྱི་མི་འདོད་པའི་སྡུག་བསྔལ། སྡུག་བསྔལ་གྱི་སྡུག་བསྔལ་སེལ་བ་ཙམ་དང་དེ་ནང་བཞིན་གནས་སྐབས་འཕྲལ་སེལ་གྱི་བདེ་བ་དེ་གྲུབ་པ་ཙམ་གྱིས་ང་རང་ཚོ་དྲིན་གཟོ་བ་རེད་དེ་ཡིན་ན་དྲིན་གྱི་མཆོག་དེ་མ་རེད་དྲིན་གཟོ་ཡ་མཆོག་དེ་ད་དྲིན་གཟོ་ཡ་མཆོག་དེ་ག་རེ་ཟེར་ན་ད་ང་ཚོ་དྲིན་དེ་གིས་ཚུར་ཚུར་བསྐྱངས་ཡོང་དུས་སྐབས་ལ་ཕར་དྲིན་ཕར་གཟོ་ཡོང་དུས་སྐབས་ལ་ཡག་ཤོས་དེ་ཕར་བསྐྱང་དགོས་རེད་བ་ག་འདྲས་བསྐྱང་དགོས་རེད་ཟེར་ན་ད་དྲིན་གྱི་མཆོག་དེ་ག་རེ་ཟེར་ན། མ་ཁོ་རང་ཚོ་གི་འདོད་བྱ་མཐར་ཐུག་འདི་སྒྲུབ་དགོས་རེད་བསམ་པའི་འདོད་བྱ་མཐར་ཐུག་ག་རེ་ཟེར་ན་སྡུག་བསྔལ་ཞིག་ནམ་ཡང་མ་བྱུང་ན་ཅིག་ན་བསམ་སྲིད། བདེ་བ་ཞིག་གཏན་དུ་བྱུང་ན་བསམ་པ་འདི་དཔེ་ཞེ་ཕུགས་ཀྱི་དཔེ། མ་སུ་འདྲ་ཅིག་ལ་སྐད་ཆ་དྲིས་མེད་ལ་འདོད་པ་འདི་རེད་པ་མཐར་ཐུག་གི་འདོད་པ་འོ་འདི་གྲུབ་ཡ་དེ་དྲིན་གྱི་མཆོག་འདི་རེད། གནས་སྐབས་དཔེ་ཅིག་ཟས་གོས་གནས་མལ་མཐུན་རྐྱེན་སྦྱར་ཐུབ་ནའང་རེད་སྦྱར་མ་ཐུབ་ནའང་སྐྱོན་ཡོང་གི་མ་རེད་ང་རང་ཚོ་ལྟ་བུ་ནི་སོ་སོ་ཆོས་བྱེད་མཁན་རེད། གཅིག་གིས་དེ་འདྲ་ཅིག་ཟས་གོས་གནས་མལ་མཐུན་རྐྱེན་སྦྱར་ཡ་ཡོད་མ་རེད་མི་འདུག་བསམ་བསམ་ཅིག་བློ་ཕམ་བྱེད་ཡ་ཡོད་མ་རེད་ང་རང་ཚོ་དྲིན་བསྐྱང་ཡ་འདི་མ་རེད་ཆོས་ཀྱི་ཐོག་ནས་དྲིན་བསྐྱང་ཡ་དེ་དྲིན་གྱི་མཆོག་འདི་རེད། དེ་ཡིན་ཙང་ད་ཁོ་རང་ཚོ་ཞེ་འདོད་མཐར་ཐུག་འདི་ག་རེ་ཟེར་ན་གཏན་དུ་བདེ་བ་ཅིག་བྱུང་ན་བསམ་མི་གཏན་དུ་སྡུག་བསྔལ་ཅིག་མི་བྱུང་ན་བསམ་འདི་རེད་ད་འདིའི་སྒོ་ནས་ང་རང་ཚོ་དྲིན་བསྐྱངས་དེ་དྲིན་ཡག་ཤོས་རེད་ཤག་བསམ་བཞིན་དྲིན་གཟོ་བའི་བསམ་པ་འདི་སྦྱང་དགོས་རེད་ད་རེད་བ། དགོངས་དག། འདིའི་གོང་ངོས་ལ་དང་པོ་དྲིན་གཟོ་བ་བསམ་བཏང་དགོས་རེད་ག་རེ་ཟེར་ན་དྲིན་ངེས་པར་དུ་གཟོ་དགོས་རེད་དྲིན་མ་གཟོ་ན་འགྲིག་གི་མ་རེད་ད། དྲིན་བསྐྱངས་མགོ་འཚོ་བའི་རྗེས་སུ་རེད་པ། ཁ་སང་གཅིག་འཇིག་རྟེན་གྱི་དཔེ་ང་ཚུལ་དང་བསྟུན་པ་ཡིན་ན་དྲིན་མ་གཟོ་ན་ཐ་ཤལ་ཚིག་རེད་པ། ད་ང་རང་ཚོ་སྤྱིར་བཏང་ཆོས་བྱེད་མཁན་ཞིག་རེད། ལྷག་པར་དུ་ག་རེ་རེད། ཐེག་པ་ཆེན་པོའི་ཆོས་ཁས་ལེན་མཁན། ཐེག་པ་ཆེན་པོའི་ཆོས་བྱེད་མཁན་ཐེག་པ་ཆེན་པོའི་རྗེས་འབྲང་ཡིན་ཟེར་མཁན་ཅིག་གིས། ཨང། སེམས་ཅན་རྣམས་ཀྱིས་རང་གི་དཔེ་ཅིག་མ་བྱས་དྲིན་དཔག་ཏུ་མེད་པ་དེ་འདྲའི་བསྐྱངས་པ་དེ་ཚོ་གིས་ཚོ་གིས་དྲིན་མ་བསྐྱངས་པ་དྲིན་ཕར་མ་གཟོ་བ་དེ་ན་ཧ་ལས་པའི་ངོ་ཚ་ཁྲེལ་མེད་སྔ་མ་ལས་ཀྱང་བརྒྱ་འགྱུར་སྟོང་འགྱུར་ངོ་ཚ་ཁྲེལ་མེད་ཆེ་བ་ཆགས་ཀྱི་རེད་དེ་ཡིན་ཙང་ངེས་པར་དུ་དྲིན་གཟོ་དགོས་འདུག་བསམ་བསམ་ཞིག་བསམ་དང་ད་དྲིན་གཟོ་ཡག་ཡག་ཤོས་ད་གདོད་ཞུས་པ་ནང་བཞིན་བདེ་བ་ཐམས་ཅད་དང་ལྡན་པ་དང་སྡུག་བསྔལ་ཐམས་ཅད་དང་བྲལ་ན་སྙམ་པ་དེ་མ་གཏོགས་པའི་ཨ་དྲིན་གཞན་དག་གི་བས་ཞིག་ང་ཚོ་ངོ་སོ་དྲིན་ཆོག་ཆགས་ཀྱི་མི་འདུག་བསམ་བསམ་བྱས་ཨ་དེའི་སྒོ་ནས་ཕར་དྲིན་གཟོ་ཡག་འདི་བསམ་དང་དགོས་ཟེར་དེ་བྱས་དེ་ནས་དྲིན་གཟོ་བ་དེ་བྱས་གསུམ་མགོ་འབུས་གོ་ནས་ད་འདི་ཟེར་བ་ཡང་ཁྱོད་ཉོབ་འགྲོ་གི་རེད་བྱས་པ། ཨོ་དྲིན་གཟོ་བ་ད་དྲིན་མ་གཟོ་ན་དཔེ་ཆེ་གི་ནོར་འཁྲུལ་ཆེན་པོ་ཡིན་པ་དེ་སྐྱེས་རབས་དང་དྭངས་ན་ཞིག་ཚོམ་དང་དེ་ཚོ་ནང་ཡོང་རེད་ཨོ། ང་ཚོ་ཅིག་སུས་དྲིན་བསྐྱངས་པ་དེ་ཕར་དྲིན་གཟོ་མ་ཐུབ་ན་ཁུར་ཆེན་པོ་དེ་རེད་དེ་ལས་ཁུར་ཆེ་བ་ཞིག་ཡོད་མ་རེད་གསུངས་རེད་པ་ཚོམ་སྐྱེས་རབས་ཡིན་པོད་ད་དྭངས་ན་རྒྱ་མཚོ་དང་རི་རབ་ལ་སོགས་པ་མང་པོ་ཡོད་རེད་དེ་ཁྱེད་རང་ཁུར་མ་རེད་བྱས་པ་དྲིན་དུ་མི་གཟོ་བ་དེ་ཁྱེད་རང་གི་ཁུར་ཆེན་རེད་བྱས་ཅིག་སུས་དྲིན་བསྐྱངས་པ་དེ་ཕར་དྲིན་མ་གཟོ་བ་དེ་ཁུར་ཆེ་ཤོས་ཡོད་དེ་རེད་ད་ང་ཚོ་ཁུར་པོ་ཞེ་པོ་འདུག་ག་དྲང་པོ་བཤད་ན

རེད་པ། ཨ་མ་ཡིན་པ། བགྲང་གིས་མ་ཆོད་པ། ཨ་དྲིན་དཔག་ཏུ་མེད་པ་བསྐྱངས་པ། ཨ་དྲིན་གཟོ་དགོས་པ་ཡིན་པ་བསམ་དུས་སྒང་ལ་སེམས་ཅན་སུ་འདྲ་ཅིག་མཐོང་བ་ཡིན་ནའང་ཡིད་འོང་གི་རྣམ་པ་གཅེས་ཤིང་ཕངས་པའི་བློ་ཅིག་སྐྱེས་སོང་ཨོ་དེ་ཡིན་ཙང་དེ་ཡིན་ཅེས་དགའ་སེམས་ཡིད་འོང་གི་རྣམ་པ་ཅན་དུ་གྲུབ་པ་རེད། ད་ང་ཚོ་མཚན་ཉིད་གཞུང་ཡིན་ཏེ་ཏཱ་སི་ཏཱའང་ཡོང་དགོས་སུ་རེད་རེད་པའི་འདོགས་བརྗོད་ཅན་ད་ཡིད་འོང་གི་རྣམ་པ་ཟེར། ཡིད་འོང་གི་བྱམས་པ་ཟེར་དམིགས་བསལ་མི་འདུག་བ། རེད་པ། མར་ཤེས་དྲིན་དྲན་དྲིན་གཟོ། ཨ་ནི་ཅིག། དེ་གསུམ་དེ་ག་རང། ཡིད་འོང་གི་རྣམ་པ་གྲུབ་ཟིན་མ་གཏོགས་ཡིད་འོང་གི་རྣམ་པ་ལོགས་སུ་དམིགས་པ་སྦྱང་དགོས་ཡག་མི་འདུག་བ།

ཨ་ནི་ག་ཟེར་རྒྱུ་ལ་བཞག། ཨ་ནི་ལྷག་བསམ། ཨ་ནི་སེམས་བསྐྱེད་གཉིས་སྙིང་རྗེའི་འབྲས་བུ་ལ་བཞག་སྙིང་རྗེ་དེ་དཀྱིལ་ལ་བཞག་ནི་ཨ་མདོ་རྒྱུ་འབྲས་རྩི་སྟངས་ཤིག་རེད། འདི་ཡང་གཅིག་གིས། མདོར་བསྡུས་ན། མར་ཤེས་དྲིན་དྲན་དྲིན་གཟོ་དེ་གསུམ་གྱིས་སྙིང་རྗེ་འགྲུབ་པ་རེད། རེད་པ། མར་ཤེས་དྲིན་དྲན་དྲིན་གཟོ་དེ་གསུམ་གྱིས་ཡིད་འོང་གི་རྣམ་པ་ཡིད་འོང་བྱམས་པ་དེ་གསུམ་སྙིང་རྗེ་འགྲུབ་པ་རེད། སྙིང་རྗེས། ལྷག་བསམ་དང་སེམས་བསྐྱེད་དྲང་གི་རེད་ཟེར་དེ་ཡང་གོ་བ་ཆོད་དགོས་འདུག་བ། ནམ་རྒྱུན་གཅིག་གསུངས་ན་གཉིས་གོ་རེད། རེད་པ།

རྒྱུ་འབྲས་མན་ངག་བདུན་པོ་དེ་སྔ་མ་སྔ་མ་རྒྱུ་དང་ག་རེ། ཕྱི་མ་ཕྱི་མ་འབྲས་བུ་མ་རེད་པས། མ་ཡིན་པར་ཐལ་དང་པོ་གསུམ་དེ་ཡིད་འོང་གི་རྣམ་པའི་འབྲས་བུ་མ་ཡིན་པའི་ཕྱིར་ཏེ་དང་པོ་གསུམ་གྲུབ་པ་དེ་ག་རང་ཡིད་འོང་རྣམ་པ་ཅན་གྲུབ་ཚར་བའི་ཕྱིར། ལྟ་དུས་སུ་མཚན་ཉིད་ཀྱི་གཞུང་ངམ་ལྡོག་པ་ཅན་ན། དམིགས་པ་ལོགས་སུ་ཚོལ་མི་དགོས་པ་རེད་དེ་ག་རང་གིས་ཡིད་འོང་རྣམ་པ་ཅན་གྲུབ་བཞག་ལྡོག་སྟེ་བྱས། ད་དེ་ཡན་ཆད་རྒྱུ་འབྲས་མན་ངག་བདུན་གྱི་བློ་སྦྱོང་སྟངས་ཀྱི་རིམ་པ་འདི་ལ་ཡིད་འོང་གི་རྣམ་པ་ཅན་གྲུབ་སྟངས་དེ་ཚོ་རེད་གསུངས་རེད། ད་ང་ཚོ་སྐབས་སུ་བབས་བདག་གཞན་མཉམ་བརྗེའི་བློ་སྦྱོང་སྟངས་ཀྱི་རིམ་པ་འདི་ལྡན་རྒྱུ་འབྲས་མན་ངག་བདུན་ག་ཟེར

འདུག་ཟེར་རེད་བཞག། བདག་འདོད་ཡོན་འཇའ་འོད་སེམས་ཅན་ཕངས་ཤིང་སྡུག་པ་ཡིད་འོང་གི་རྣམ་པ་ཅན་དུ་གྲུབ་པ་ཡིན་ལ། རྒྱལ་སྲས་ཆེན་པོ་འཆད་ཁ་བའི་བྱང་ཆུབ་སེམས་སྦྱོང་གི་ཚུལ་ནི་ཕྱི་མ་འདི་ལ་བརྟེན་པ་ཡིན་པས་འོ། འདུག་ཟེར། ད་ཡིད་འོང་གི་རྣམ་པ་ཅན་གྲུབ་སྟངས་འདི་ལ་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་སྦྱོང་སྟེ་གྲུབ་སྟངས་གཅིག་དང། ཨ་ནི་བདག་གཞན་མཉམ་བརྗེའི་སྒོ་ནས་སྦྱོང་སྟངས་གཉིས་ཡིན་དགོས། འདུག་ཟེར། རེད་པ་ད་ང་རང་ཚོ་སྐབས་སུ་བབ་པ་འདི། དགེ་བའི་བཤེས་གཉེན་འཆད་ཁ་བའི་བློ་སྦྱོང་ཡང་དོན་བདུན་མ་གཞིར་བཞག་གིས་གསུང་དགོས་བྱས་ཙང། ད་འདི་ག་རེའི་དབང་དུ་བྱས་པ་ཟེར་ན་རྒྱལ་སྲས་ཆེན་པོ། ཨ་ནི་ག་ཟེར་ན་འཆད་ཁ་བའི་སེམས་སྦྱོང་གི་བྱང་ཆུབ་སེམས་སྦྱོང་གི་རིམ་པ་འདི་ཕྱི་མ་ག་རེ་ཟེར་ན།

དང་པོ་ག་རེད། བཏང་སྙོམས་གཅིག་པོ་བྱེད། བཏང་སྙོམས་ཡོད་དགོས་པ་གཅིག་པོ་རེད་ཡིན་ན་བཏང་སྙོམས་དེ་ལ་ནུས་པ་ཆེ་ཆུང་ཡོང་འདུག་བ། ད་ནི་རྒྱུ་འབྲས་མན་ངག་བདུན་གྱི་བཏང་སྙོམས་འདི་ད་ལྟ་ནང་བཞིན་བཏང་སྙོམས་འདི་རེད་དགྲ་གཉེན་བར་གསུམ་ག་རེད་རིས་སུ་མ་ཆད་སེམས་སྙོམས་ཡག་འདི་རེད། ད་ལྟ་བདག་གཞན་མཉམ་བརྗེའི་སྒོ་ནས་སྦྱོང་ཡག་གི་བློ་སྦྱོང་ཡག་གི་རིམ་པ་འདིའི་བཏང་སྙོམས་འདི་དེ་ཙམ་ཞིག་འགྲིག་གི་མ་རེད་གསུངས་འདུག་བ་འདི་ལས་ནུས་པ་ཆེ་བ་ཞིག་དགོས་ཀྱི་རེད། སེམས་ཅན་ཐམས་དོན་བྱ་ཡུལ་སེམས་ཅན་ཐམས་ཅད་ལ་རེད་བ། ཨོ་ལགས་སོ། གཅིག་ག་རེ་ཟེར་ན།

གྲུབ་པ་རེད། བདེ་བ་ཡིན་པ་གཅིག་མཚུངས་རེད་བ། དུག་བསམ་དང་ནི་ཨན་གཅིག། བདག་དང་གཞན་གཉིས་སྒོ་ཀུན་ནས་མཉམ་པ། རེད་བ། གཅིག་ཕྱིའི་རྣམ་འགྱུར་མི་འདྲ་བ་ཡོད་རེད། གཅིག་ཁ་དོག་མི་འདྲ་བ་ཡོད་རེད་གཟུགས་དབྱིབས་མི་འདྲ་བ་ཡོད་རེད། ཨན་གཅིག་སེམས་ཀྱི་གཏིང་ལ་ང་རང་ཚོ་བདག་དང་གཞན་གཉིས་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་སྒོ་ཀུན་ནས་མཉམ་པ་འདི་སྒོམ་ཡག་དེ་རེད་འདུག་བ། ཨོ་དེ་རེད་ཤག་ད་འདི། འདི་ནང་གསུངས་མི་འདུག་པ་ནི་དངོས་རེད་ཅེས་བདག་གཞན་བརྗེ་བ་འདི་སྒོམ་དགོས་རེད་འདི་བདག་གཞན་བརྗེ་བ་བྱེད་དེ་རྗེས་སུ་རང་གཅེས་འཛིན་སྐྱོན་སྒོ་དུ་མ་ནས་བསམ། དེའི་རྗེས་སུ་གཞན་གཅེས་འཛིན་ཡོན་ཏན་སྒོ་དུ་མ་ནས་བསམ་དགོས་རེད་བ་འོ། འདུ་བྱེད་དང། རང་གཅེས་འཛིན་གྱི་ཉེས་དམིགས་བསམ་པའི་སྒོ་ནས་དོར་བྱ་བསྟན་པ། གཞན་གཅེས་འཛིན་གྱི་ཡོན་ཏན་བསམ་པའི་སྒོ་ནས་ཉམས་སུ་བླང་བྱ་བསྟན་པའོ། ཅེས་ད་ཁྱེད་རང་ཚོ་བློ་སྦྱོང་འདི་ནང་བཞིན་ད། དང་པོ་རང་གཅེས་འཛིན་གྱི་ཡོན་ཏན་འདི། ཚིག། ཐོབ་ཐོབ་ཚུལ་གྲུ་ཞེས་བྱ། ང་ཚོ་རྗེས་ལ་ཞིབ་ཚགས་པོ་ང་ཚོ་ཡང་མ་སི་ལས་སུ་ན་ཤིང་བྱས་ན། ཡང་བཞུགས་འདི་ན་ལོ། འདི་སྐབས་སུ་ཡོང་གི་འདུག་བ། མདུན་ཤོག་དང་པོ་དེ་ཨང་གྲངས་གསུམ་པའི་ནང་ཡོང་གི་འདུག་རྐྱེན་ངན་ལམ་དུ་བསྒྱུར་བ་ཟེར་དེ་ལ་རེད་པ། སྣོད་བཅུད་སྡིག་པས་འཁོལ་བའི་ཚེ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར། ད་ལེ་ལན་ཐམས་ཅད་གཅིག་ལ་བདའ་ཟེར་འདི་རེད་ད། རང་གཅེས་འཛིན་སྐྱོན་བསམ་ཡག་འདི་རེད་ད། ལེ་ལན་ཐམས་ཅད་གཅིག་ལ་བདའ། གཞན་གཅེས་འཛིན་ཡོན་ཏན་བསམ་ཡག་འདི། ཀུན་ལ་བཀའ་དྲིན་ཆེ་བར་བསྒོམ་ད་འདི་གཉིས་རེད་ཚིག་གཉིས་མ་གཏོགས་ཡོག་མ་བློ་སྦྱོང་རང་གི་བློ་སྦྱོང་དོན་བདུན་མ་ཚིག་རང་བྱས་ན། རང། གཞན། རང་གཅེས་འཛིན་སྐྱོན་བསམ་ཡག་འདི་ལ་ཚིག་རྐང་གཅིག་རེད་དོ་ག་རེད། ལེ་ལན་ཐམས་ཅད་གཅིག་ལ་བདའ། ཨོ་དེ་རེད། གཞན་གཅེས་འཛིན་གྱི་ཡོན་ཏན་བསམ་ཡག་དེ་ལ། ཀུན་ལ་བཀའ་དྲིན་ཆེ་བར་བསྒོམ། ཨོ་ཚིག་འདི་གཉིས་ནི་དུས་བཞིན་རེད། ཡང། ད་སྣོད་བཅུད་སྡིག་པས་འཁོལ་བའི་ཚེ་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར། ད་དེ་རྐྱེན་ངན་བྱང་ཆུབ་ལམ་བསྒྱུར་དེ་འོག་ཏུ་སླེབ་ཀྱི་རེད། ད་འདི་ཡང། ཚིག་འདི་ཡང་གླེང་ཤེས་ནི་མི་འདུག། ད་འདི་ཚིག་འདི་ནུས་པ་འདུག། སྣོད་བཅུད་སྡིག་པས་འཁོལ་བའི་ཚེ། ད་ང་རང་ཚོ་ད་འདི་དུས་ཚོད་འདི་ལ་སྣོད་བཅུད་སྡིག་པས་འཁོལ་བའི་སྐབས་རེད་དོ། སྣོད་ཀྱི་ཆ་ནས་ཆ་བཞག་པ་ཡིན་ན་སྣོད་དེ་ལ་བཀྲ་མི་ཤིས་མང་པོ་ཡོང་གི་འདུག། ཆུ་ལོག་ཡོང། ད་ག་ནང་བཞིན་ག་རེ་ས་ཡོམ་རྒྱག། ད་ག་ནང་བཞིན་ག་རེ། ད་མདོར་བསྡུས་ན་མ་རྩ་གཅིག་འགྲིག་མ་སོང་རྐྱང་ཉག་གཅིག་མ་གཏོགས་འགྲིག་པའི་ཕྱོགས་མི་འདུག་བ་སྣོད་ཀྱི་ཆ་ནས་བྱས་པ་ཡིན་ན། བཅུད་ཀྱི་ཆ་ནས་སེམས་ཅན་ཐམས་ཅད་ཆགས་སྡང་དཔེ་ཤུགས་ཆེན་པོ། ཨ་ནི་གཅིག། ད་འདིར་ཆགས་ཆགས་ནས་ནི་ཨ་ནི་གཅིག་གིས་འོ་ལགས་སོ། གཅིག་ནི་གཅིག་གཅིག་དམག་འཁྲུག་རྒྱག་ཡག་ཨ་ནི་ད་ག་ནང་བཞིན་གཅིག་ནད་ཡམས་ཁྱབ་ཡག་ད་མདོ་ཆ་ཚང་སྣོད་དང་བཅུད་གཉིས་ཀ་སྔར་སྡིག་པས་སྡིག་པ་བསགས་པའི་ལས་ཀྱི་རྣམ་སྨིན་དཔེ་ཁོལ་བསྡད་པ་འདྲ་པོ་ཞིག་རེད་བ། སྡིག་པས་ཁོལ་ཟེར་དུས་སྒང་ལ། རྒྱུ་སྡིག་པ་བསགས་པ་ལས་དེ་འབྲས་བུ་སྡུག་བསྔལ་དེ་འདྲའི་གཞག་གོས་བོར་བ། གཅིག་རེད་གཅིག་དང་དེ་གནས་སྐབས་སུ་ཡང་སྡིག་པ་དཔག་ཏུ་མེད་པ་བསགས་ཀྱིན་འདུག་བ། རེད་བ་སྣོད་ཀྱི། བཅུད་ཀྱི་སེམས་ཅན་དེ་ཚོ་གཅིག་གིས་གཅིག་ལ་ཆགས་སྡང་གིས་དཔེ་གཅིག་བློ་ཡི་གཞན་དབང་དུ་སོང་ནས་ཨན་ཅིག་གི་དཔེ་གཅིག་ཞེ་པོ་དཔེ་སྡིག་པ་བསགས་འོ་དོ་ད་དེ་ད་ལྟ་དཔེ་གཅིག་ང་ཚོ་མ་རྩ་བ་ལ་མ་རྩ་འཁོལ་བའི་སྐབས་གཅིག་རེད་འདུག་བ་འོ་དེའི་སྐབས་རེད་ད་དེ་འདྲའི་འཁོལ་བའི་ཚེ་ན་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཡག་གི་ཉམས་ལེན་དེ་མེད་ན་ཆོས་མགོ་ཐོན་གྱི་མ་རེད་ཁ་སང་སྔ་མ་ཕྱིན་ཚར་སོང་རྐྱེན་ངན་བྱང་ཆུབ་ལམ་དུ་བསྒྱུར་ཨོ་དེ་འདྲའི་སྐབས་དེར་རྐྱེན་ངན་བྱང་ཆུབ་ལམ་བསྒྱུར་དེ་དགོས་ཀྱི་རེད་གསུང་གི་རེད་ད་དེའི་ཆེད། ད་འདི་མ་ཤེས་རྒྱལ་པོ་འོ་ལེགས་རེད་ད་ང་ཚོ་ག་རེ་ལེ་ལན་ཐམས་ཅད་གཅིག་ལ་གདའ་ཟེར་ད་རང་གཅེས་འཛིན་སྐྱོན་ས་ཡང་འདི་རེད་ད་ལན་རྩ་ཐམས་ཅད་གདའ་ས་གཅིག་མ་གཏོགས་མི་འདུག་ཁོས་ལན་ཤག་ཁོས་བྱས་ཤག་ཨ་ཆ་ཚང་བ་ཁག་དཀྲི་ཡག་མི་འདུག་ཁག་དཀྲི་ས་གཅིག་མ་གཏོགས་མི་འདུག་སུ་རེད་ཟེར་ན་རང་གཅེས་འཛིན་འདི་ཁོ་ན་རེད་ཤག་ཟེར་ལེ་ལན་ཐམས་ཅད་འདི་ཁོ་ནའི་མགོ་ལ་བབས་ཤག་འདི་རེད་ལེ་ལན་ཐམས་ཅད་གཅིག་ལ་གདའ་ཟེར་འོ་འདི་རེད། འདི་བྱེད། ད་དང་པོ་ནས་ལེ་ལན་ཐམས་ཅད་གཅིག་ལ་གདའ་ཞེས་གསུངས་ཏེ་རང་ཅག་སེམས་ཅན་རྣམས་སྡུག་བསྔལ་མི་འདོད་པ་ལ་སྡུག་བསྔལ་མི་འདོད་པ་ཐོག་ཏུ་འབབ་པ་དང་འདོད་པ་མ་གྲུབ་པ་ཐམས་ཅད་རྩ་བའི་ལེ་ལན་གདའ་བ་གདའ་ས་ཕྱི་རོལ་གཞན་དུ་མེད་ནས་ད་ང་སེམས་ཅན་ཐམས་ཅད་སྡུག་བསྔལ་མི་འདོད་པ་རེད། སྡུག་བསྔལ་མི་འདོད་པ། ཐོག་ཏུ་འབབ་པ་དང། འདོད་རྒྱུ་སྡུག་བསྔལ་མི་འདོད་པ་རེད། ཡིན་ནའང་ཡང་སྡུག་བསྔལ་ཐོག་ཏུ་འབབ་ཡོང་གི་འདུག་པ། ཐོག་ཏུ་འབབ་པ་དང། འདོད་པ་མ་གྲུབ་པ་འདོད་རྒྱུ་བདེ་བ་རེད་བདེ་བ་དེ་གྲུབ་ཡོང་བ་མ་རེད་པ་འདོད་པ་མ་གྲུབ་པ་ཐམས་ཅད་ཐུག་ས་ག་པར་ཐུག་གི་རེད་དེ་འདྲའི་རྩ་བ་དེ་ལེ་ལན་གདའ་ས་དེ་ཕྱི་རོལ་ལ་མི་འདུག་མི་གཞན་དག་ལ་མཛུབ་འཛུགས་ཡག་མི་འདུག་ཕྱི་རོལ་གྱི་དཔེ་ཅིག་ང་ཚོ་མོ་སོང་ཅིག་གིས་གནོད་མཛུབ་འཛུགས་ཡག་མི་འདུག་གཞན་དག་ཕ་རོལ་མཛུབ་འཛུགས་ཡག་མི་འདུག་ད་འདི་ག་རེ་རེད་ཟེར་ན་ལེ་ལན་གདའ་ས་འཕྱུགས་པ་རེད་ད་འདི་ཕྱི་རོལ་ལ་ཕར་མཛུབ་འཛུགས་ཡག་འདི་འཕྱུགས་པ་རེད། ལེ་ལན་གདའ་ས་འཕྱུགས་པ་ཡིན་ཏེ། དེ་ལྟར་མནར་མེད་ནས་སྲིད་རྩེའི་བར་གྱི་འགྲོ་བ་རིགས་ལྔ་དང་འགྲོ་བ་རིགས་ལྔ་ཟེར་ནའང་ལྷ་མ་ཡིན་དེ་ལྷ་ཡི་ཁོངས་གཏོགས་བརྩིས་ན་འགྲོ་བ་རིགས་ལྔ་རེད་ལྷ་མ་ཡིན་དེ་ལོགས་སུ་བགྲངས་པ་ན་འགྲོ་བ་དྲུག་རེད་ལྷ་མ་ཡིན་དེ་སྤྱིར་བཏང་ལྷ་རེད། རེད་པ། ལྷ་མ་ཡིན་ཟེར་དུས་ཀྱི་དམན་པའི་སྒྲ། དམན་པའི་སྒྲ་བརྗོད་ནས་ད་ང་ཚོ་མོ་ཚོ་ལྷ་མ་ཡིན་ཞེས་ལབ་བཞག་རེད། ལྷ་མ་ཡིན་ཟེར་དུས་སྤྱིར་བཏང་ལྷ་ཡིན་ནའང་ཅིག་ང་ཚོ་མོ་ཚོ་ནི་སྤྱོད་པ་རྩུབ་པོ། ཨ་ནི་ཅིག་གི་ཉོན་མོངས་ཤུགས་ཆེ་བོ། ཨ་ནི་ཅིག་གི་དེ་འདྲ་ཅིག་བྱེད་འདུག་ག་འོ་དེ་ཡིན་ཙང་ཁོ་ལྷ་ཡི་ནང་གི་ཐབས་སྐྱོ་ཤོས་ཡིན་ཙང་ད་ཁོ་ད་ལྷ་མ་རེད་ཟེར་ཡག་དེ་ཚིག་དེ་བོད་མི་ནི་ལྷ་མ་ཡིན་ལབ་བཞག་རེད་ང་ཚོ་མི་ཅིག་སྤྱོད་པ་ངན་པ་མི་དཔེ་ཅིག་སྤྱོད་པ་རྩུབ་པོ་འདུག་ཁོ་ད་མི་རེད་མི་རེད་མི་ཁོ་རང་མ་རེད་ད་ཟེར་ལབ་ཡག་འདུག་ག་འོ་དེ་རེད་ད་འདི་ག་རེ་རེད་ཟེར་ན་ལྷ་མ་ཡིན་པ་འདི་ཅིག་ལྷ་ཡི་ཁོངས་གཏོགས་བརྩིས་ན་འགྲོ་བ་ལྔ་བྱས་ད་ང་ཚོ་འགྲོ་བ་ལྔ་བརྩི་སྟངས་འདི་ཕལ་ཆེར་མཛོད་རྩ་བའི་གནས་གསུམ་པའི་འགྲོ་སྟངས་ནང་བཞིན་བརྩི་དགོས་པ་རེད་ད་ལྷ་མ་ཡིན་འདི་ལྷ་ཡི་ཁོངས་གཏོགས་བརྩིས་པའི་ནི་ལྔ་རེད་ང་དང་འདི་ལོགས་བརྩིས་ན་འགྲོ་བ་དྲུག་རེད་པ། ཡང་དྲུག་ཏུ་སྐྱེས་ནས་ཟེར་སྡུག་བསྔལ་ཡུན་རིང་དང་དྲག་ལ་སྒོ་སྣ་ཚོགས་ཀྱི་སྒོ་ནས་མྱོང་བ་ཐམས་ཅད་རྒྱུ་མེད་ལ་ཟེར་འོ་སྡུག་བསྔལ་དེའང་གང་ཟེར་ན་ཡུན་རིང་པོ། སྡུག་བསྔལ་ཤུགས་དྲག་པོ་སྒོ་སྣ་ཚོགས་ཀྱི་སྒོ་ནས་ང་ཚོ་མྱོང་བ་ཐམས་ཅད་རྒྱུ་མེད་པ་མ་རེད། མི་མཐུན་པའི་རྒྱུ་ལས་བྱུང་བ་མ་རེད། ད་ག་རེ་བྱུང་ཟེར་ལས་དང་ཉོན་མོངས་ཀྱི་ཀུན་འབྱུང་ལ་བརྟེན་ནས་བྱུང་བ་རེད་ལས་དང་ཉོན་མོངས་ཉོན་མོངས་པའི་ཀུན་འབྱུང་བརྟེན་ནས་བྱུང་བ་རེད། ལས་ཀྱང་ཉོན་མོངས་པས་བསགས་པའི།

ཕལ་ཆེ་བ་རེ་དེ་ཕལ་ཆེ་ག་ཟེར་ཉོན་སྒྲིབ་ཡིན་པའི་ཕྱོགས་ཟེར་རེ་ཅིག་ཡིད་དུ་འོང་བ་ཉོན་སྒྲིབ་ཡིན་པའི་ཕྱོགས་ཟེར་ཡང་ན་དགྲ་བཅོམ་པའི་རྒྱུད་ལ་ཡོད་སྲིད་མ་རེད་རང་གཅེས་པར་འཛིན་པའི་གཅེས་འཛིན་དེ་ཡོད་སྲིད་མ་རེད་ཡ། ད་དེ་མེད་སུ་རེ་བྱས་པ། མེད་པའི་སུ་རེ་ཡིན་སྲིད་རེད་ཡ་དེ་བྱས། ད་དེ་སྤྱོད་འཇུག་ཁུངས་ག་པར་འདུག་གོ་ཟེར་ན་སྤྱོད་འཇུག་ལས་འཇིག་རྟེན་དག་ན་འཚེ་བ་གང་ཡོད་དང།

ཨོ་འདུག་སེ་རེད་ཤག། དེ་ཀུན་བདག་ཏུ་འཛིན་པ་ལས་བྱུང་ན་འདྲེ་ཆེན་དེས་ཀོ་བདག་ལ་ཅི་ཞིག་བྱ། ཨོ་འདུག་སེ་རེད། ད་འདི་སྤྱོད་འཇུག་གི་ནང་དུ། ལེའུ་བརྒྱད་པའི་ནང་ཡོད་རེད་པ། ལེའུ་བརྒྱད་པའི་ནང་ཁ་སང་བསམ་གཏན་གྱི་ལེའུ་དེ་ན། རང་གཅེས་པའི་གཅེས་འཛིན་གྱི་སྐྱོན་གཞན་གཅེས་འཛིན་ཡོན་ཏན་མང་པོ་ཞིག་གསུངས་སོང། དེ་ནང་ནས་གལ་ཆེ་ཤོས་གཅིག་འདི་ཆགས་ཀྱི་འདུག་པ། དེ་བཞིན་དག་ན་ཞེས་འདི་གང་ལ་གང་རེད་མཐོང་དང་མ་མཐོང། ཡོན་ཏན་ནི་ཕུན་ཚོགས་བདེ་སྐྱིད་ཡོངས་བོར་ཞེས་ཨོ་དེ་རེད། ང་རང་ཚོ་རང་གཅེས་པར་འཛིན་པའི་གཅེས་འཛིན་དེའི་དབང་གིས་མཐོང་དང་མ་མཐོང་པའི་ཡོན་ཏན་ཕུན་སུམ་ཚོགས་པ་ཐམས་ཅད་མེད་པར་བཟོ་གི་འདུག་མཐོང་དང། ཚེ་འདིའི་བདེ་སྐྱིད་ཐམས་ཅད་ཁོས་མེད་པར་བཟོ་གི་འདུག་ཚེ་ཕྱི་མ་ཕན་ཆད་བདེ་སྐྱིད་ཐམས་ཅད་ཁོས་མེད་པར་བཟོ་གི་འདུག། མཐོང་དང་མ་མཐོང་བདེ་འགྲུབ་པའི་ཕུན་ཚོགས་བདེ་སྐྱིད་ཡོངས་བོར་ཞིང། ཨན་ག་རེ། གཞན་ལ་གནོད་པ་བྱས་པའི་རྒྱུས་རང་ལ་སྡུག་བསྔལ་སྣ་ཚོགས་མྱོང། འདི་ཡང་རང་གཅེས་པ་གཅེས་འཛིན་སྐྱོན་རེད་གསུངས་རེད། བདག་ན་ཞིང་དེ་གང་ལ་དེ་ག་རེ་བ་རེད།

ཚེ་ཕྱི་མ་ཕན་ཆད་ཀྱི་ཨ་ནི་རང་གཅེས་འཛིན་གྱི་སྐྱོན་དེ་ག་ས་ཉེས་པ་ཕ་དེ་བྱེད་ཚེ་འདི་ལའང་རང་གཅེས་གཅེས་འཛིན་ཤུགས་ཆེ་པོ་དུས་སུ་རང་གི་འདོད་པ་དེ་འགྲུབ་ཐུབ་མི་འདུག་ཨང་དཔེར་ན་བྲན་གཡོག་ལས་ཀ་མ་བྱས་རང་གཅེས་པ་གཅེས་འཛིན་དབང་དུ་སོང་སྟེ་ལས་ཀ་མ་བྱས་ན་ཁོ་རང་གི་ཚེ་འདིའི་འདོད་དོན་འགྲུབ་ཀྱི་མ་རེད་པ་ཁོ་རང་གླ་དེ་རག་གི་མ་རེད་རྔན་པ་རག་གི་མ་རེད་པ་ཨ་ནི་རྗེ་དཔོན་ལྟ་བུ་ཡིན་ན་ལས་ཀ་བྱེད་མཁན་ནི་ཏག་ཏག་སོ་སོའི་རང་གཅེས་པ་གཅེས་འཛིན་གྱི་གཞན་དབང་དུ་མ་སོང་བྱས་ཏག་ཏག་ཅིག་རྔན་པ་སྤྲད་དགོས་གླ་ཞིག་སྤྲད་དགོས་མ་སྤྲད་ན་ཁོ་རང་འདོད་པ་དེ་འགྲུབ་ཐུབ་མེད་ཚེ་འདི་རང་ཆ་བཞག་པ་ན་རང་གཅེས་གཅེས་འཛིན་ཡོང་མི་འདུག་འཇིག་རྟེན་ཕ་རོལ་ཕར་ཞོག་གི་ཨ་ག་རེ་བྲན་གཡོག་ལས་མི་བྱེད་པ་འཇིག་རྟེན་ག་ས

རང་གཅེས་པ་གཅེས་འཛིན་དེའི་དབང་གིས་བྱུང་བ་རེད། ཕྱོགས་གཅིག་ནས་ཚེ་སྔ་མར་ཁོའི་གཞན་དབང་དུ་སོང་ནས་ལས་ངན་པ་བསགས་བཞག་པ་ནི་འདི་རེད། གཉིས་ནས་ཚེ་ད་ག་རང་ལ་ང་ཚོ་རང་གཅེས་པ་གཅེས་འཛིན་གཞན་དབང་དུ་སོང་ནས་ཨང་རྐྱེན་མང་པོ་ཅིག་སོ་སོར་འབད་ཅིག། ཅིག། ཅིག་གར་སོང་ད་ཅིག་སྡུག་བསྔལ་གྱི་ཨང་རྐྱེན་བཟོས་བཞག་འདུག་རང་གཅེས་པ་གཅེས་འཛིན་དེའི་དབང་གིས་ཨོ་འདུག་སེ་རེད། ད་འདི་བར་གར་སོང་རེད་ད་འོ་ན་སྡོམ་རྒྱག་དུས། འདྲེ་ཆེན་དེས་ཀོ་བདག་ལ་ཅི་ཞིག་བྱ། བདག་ཉིད་ཡོངས་སུ་མ་བཏང་ན། སྡུག་བསྔལ་སྤོང་བར་ཡོང་མི་ནུས། ད་རང་གཅེས་པ་ཅིག་གཅེས་འཛིན་འདི་བློས་བཏང་བྱས་ནས་རང་ཕར་ཡལ་བར་མ་དོར་ན་ནམ་ཡང་སྡུག་བསྔལ་སྤང་ཐུབ་མ་རེད་བདག་ཉིད་ཡོངས་སུ་མ་བཏང་ན་སྡུག་བསྔལ་སྤོང་བར་ཡོང་མི་ནུས་དཔེ་འདིར་གར་ཤ་རེད། ཇི་ལྟར་མེ་ནི་མ་བཏང་ན་སྲེག་པ་སྤོང་བར་ཡོང་མི་ནུས་གསུངས་རེད་མེ་ཚིག་མང་མ་བསྲེགས་ན་མེ་དེ་དེ་རང་བཞིན་ཁོ་དངོས་པོ་ཚིག་ཡག་གི་རང་བཞིན་ཡོད་རེད་པ་ཨོ་དེ་ནང་བཞིན་རང་གཅེས་པ་གཅེས་འཛིན་ཡོད་ཕྱིན་ཆད་ལ་ནམ་ཡང་བདེ་བའི་སྐབས་ཅིག་ཡོང་མ་ནམ་ཡང་ཅིག་སྡུག་བསྔལ་ཅིག་མ་གཏོགས་ཡོང་མ་རེད་བདག་ཉིད་ཡོངས་སུ་མ་བཏང་ན་སྡུག་བསྔལ་སྤང་བར་ཡོང་མི་ནུས་ཨ་ནི་ག་ས་ནི་ཇི་ལྟར་མེ་ནི་མ་བཏང་ན་སྲེག་པ་སྤང་བར་ཡོང་མི་ནུས་ཨོ་འདུག་སེ་རེད།